སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་ཀྱི་སྔ་དྲོའི་རླུང་འཕྲིན་ཐད་གཏོར་ལེན་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡིན། ལས་རིམ་འགོ་འཛུགས་ཞུ་མཁན་པ་སངས་དབྱངས་སྐྱིད་དང། ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་གི་ལས་རིམ་ནང་ལ། བཞུགས་སྒར་དུ་བོད་ཀྱི་འགྲེམས་སྟོན་ཁང་ནས་བོད་ནང་དུ་རང་ལུས་མེར་སྲེག་གི་ཞི་རྒོལ་འགོ་བཙུགས་ཏེ་ལོ་བཅོ་ལྔ་འཁོར་བའི་དུས་དྲན་ལ་སྲུང་བརྩིའི་ཛ་དྲག་གི་དྲི་བ་ཞེས་པའི་བརྗོད་གཞིའི་ཐོག་ལ། གླེང་སློང་གི་བརྗོད་གཞི་དང་འགྲེམས་སྟོན་ཞིག་དབུ་འཛུགས་གནང་ཡོད་པའི་སྐོར་དང། རྒྱ་ནག་གཞུང་གིས་དྲ་རྒྱ་བརྒྱུད་ནས་གྲངས་ཉུང་མི་རིགས་ཚོའི་ཐོག་རྟོག་ཞིབ་བྱེད་ཀྱི་ཡོད་པའི་སྐོར་དང།
ད་ལོའི་ཨ་རིའི་སྲིད་འཛིན་འོས་འདེམས་ཀྱི་འགྲན་རྩོད་པ་ལས་ཐོག་སྲིད་འཛིན་ཇོ་བྷའི་ཏན་དང་སྲིད་འཛིན་ཟུར་པ་ཌོ་ནལ་ཁྲམཔ་རྣམ་གཉིས་ནས་གཟའ་འཁོར་འདིའི་ནང་གལ་ཆེའི་གྲོང་ཁྱེར་ཁག་ཅིག་ནང་ཕེབས་འཆར་ཡོད་པའི་སྐོར།
ར་ཤི་ཡའི་སྲིད་གཞུང་གིས་ནེ་ཊོའི་སྒྲིག་འཛུགས་ནས་ཡུག་ཀེ་རེན་ལ་དཔུང་དམག་མངགས་གཏོང་བྱས་པ་ཡིན་ཚེ་ར་ཤི་ཡ་དང་ནུབ་ཕྱོགས་རྒྱལ་ཁབ་ཚོའི་དབར་ལྡོག་ཏུ་མི་རུང་བའི་དམག་འཁྲུག་ཞིག་ལངས་སྲིད་པའི་ཉེན་བརྡ་བཏང་ཡོད་པའི་སྐོར་དང། ད་ལྟ་སྔོན་ལ་འཛམ་གླིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀ་དང་དབྱིན་ཇིའི་གཞུང་ནས་གཟའ་མིག་དམར་གྱི་ཉིན་མོ་མཚོ་དམར་པོའི་ཐོག་ལ་དངོས་ཟོག་སྐྱེལ་འདྲེན་གྱི་གྲུ་གཟིངས་ཐོག་ཡེ་མེན་ཡུལ་གྲུའི་ནང་ནས་མེ་ཤུགས་འཕུར་མདེལ་བརྒྱབ་སྟེ་གཏོར་རྒོལ་གྱི་གནས་ཚུལ་དང་འབྲེལ་བ་ཡོད་པའི་ཨི་རན་གྱི་ཨི་སི་ལ་མིའི་གསར་བརྗེའི་དམག་དཔུང་ཟེར་བའི་དམག་སྤྱི་གཅིག་དང་ཨི་རན་གྱི་རྒྱབ་སྐྱོར་ཡོད་པའི་ཡེ་མེན་ནང་གི་ཧུ་ཐིའི་དྲག་སྤྱོད་ཤོག་ཁག་དང་དེ་བཞིན་ཧོང་ཀོང་གི་གྲུ་གཟིངས་ལས་ཁུངས་གཅིག་བཅས་ཀྱི་ཐོག་ལ་དཔལ་འབྱོར་ཉེས་ཆད་འགེལ་རྒྱུའི་གསལ་བསྒྲགས་གནང་འདུག་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་ནས་ཨི་རན་གྱི་གསར་བརྗེའི་དམག་དཔུང་དང་ཧུ་ཐིའི་དྲག་སྤྱོད་པ་སོགས་ཀྱི་ཐོག་ལ་དཔལ་འབྱོར་ཉེས་ཆད་འགེལ་བའི་དམིགས་ཡུལ་དེ་ནི་མཚོ་དམར་པོའི་ཐོག་ལ་རྒྱལ་སྤྱིའི་ཚོང་ཟོག་སྐྱེལ་འདྲེན་གྱི་ཐོག་དྲག་རྒོལ་བྱེད་མཁན་ཧུ་ཐུ་དྲག་སྤྱོད་ཤོག་ཁག་གི་ལས་དོན་བཀག་འགོག་ཆེད་དུ་ཡིན་ཞེས་གསུངས་པ་དང་ཨ་རི་དང་དབྱིན་ཡུལ་གྱིས་ཉེ་དུས་ནས་དྲག་སྤྱོད་ཤོག་ཁག་དེའི་བསྟི་གནས་ཁག་གི་ཐོག་ལ་ཡང་མཁའ་ཐོག་ནས་གཏོར་རྒོལ་ཡང་བྱས་ཡོད་པ་རེད། མཚོ་དམར་པོའི་ཁུལ་དུ་དངོས་ཟོག་སྐྱེལ་འདྲེན་གྲུ་གཟིངས་ལ་ཨི་རན་གྱི་རྒྱབ་སྐྱོར་ཡོད་པའི་ཡེ་མན་ནང་གི་ཧུ་ཐིའི་དྲག་སྤྱོད་ཤོག་ཁག་གིས་གཏོར་རྒོལ་བྱེད་དགོས་དོན་ནི་ཨིས་རལ་ནས་པ་ལེ་སི་ཐན་གྱི་མི་རིགས་ཀྱི་ཐོག་ལ་དམག་གི་དྲག་རྒོལ་བྱེད་བཞིན་པར་ངོ་རྒོལ་གྱི་ཆེད་དུ་ཡིན་ཞེས་བརྗོད་ཀྱི་ཡོད་པ་དང་སྐྱེལ་འདྲེན་གྲུ་གཟིངས་ཁག་ལ་གཏོར་རྒོལ་གྱི་རྐྱེན་པས་རྒྱལ་སྤྱིའི་སྐྱེལ་འདྲེན་གྱི་གྲུ་གཟིངས་ཁག་ལམ་ཐག་རིང་པོ་བསྐོར་ཏེ་འགྲོ་དགོས་ཀྱི་ཡོད་སྟབས་རྒྱལ་ཁབ་མང་པོ་ཞིག་ལ་དཔལ་འབྱོར་གྱི་གྱོང་གུན་ཆེན་པོ་ཡོང་གི་ཡོད་པ་རེད། ཧྥ་རན་སི་ཡུལ་གྱི་སྲིད་འཛིན་སྐུ་ཞབས་མེག་རན་གྱིས་ད་ལམ་ཉེ་ཆར་ཡུ་རོབ་མཐུན་ཚོགས་ཀྱི་དཔོན་རིགས་ཁག་དང་མཇལ་འཕྲད་བྱུང་བའི་རྗེས་སུ། ཁོང་གིས་མཐུན་ཕྱོགས་རྒྱལ་ཁབ་ཚོས་ཡུཀ་རེན་ལ་རྒྱབ་སྐྱོར་ཆེད་དཔུང་དམག་མངགས་གཏོང་བྱ་སྲིད་པ་ཡིན་ཞེས་གསུངས་པའི་བཀའ་མོལ་དེར་ར་ཤི་ཡའི་སྲིད་གཞུང་གི་མགྲིན་ཚབ་པས་ལན་འདེབས་བྱས་པ་དང་སྦྲགས། འདི་འདྲའི་གནས་སྟངས་ཤིག་བྱུང་བ་ཡིན་ཚེ་ར་ཤི་ཡ་དང་ནུབ་ཕྱོགས་ཡུལ་གྲུ་ཁག་གི་དབར་ལྡོག་ཏུ་མེད་པའི་སྒོ་ནས་དམག་འཁྲུག་ཞིག་ལངས་སྲིད་པ་ཡིན་ཞེས་ཉེན་བརྡ་བཏང་ཡོད་པ་རེད། དེའི་རྗེས་ཡུ་རོབ་མཐུན་ཚོགས་ནང་དང་བྱང་མཚོ་ཨེར་ལན་ཏྲིག་དམག་དོན་སྒྲིག་འཛུགས་ནང་ཡོད་རྒྱལ་ཁབ་འགའ་ཞིག་གིས་ཧྥ་རན་སི་སྲིད་འཛིན་གྱིས་གསུངས་པའི་བཀའ་མོལ་དེར་མོས་མཐུན་མ་བྱས་པར་ད་ལྟའི་ཆར་འཆར་གཞི་དེ་འདྲ་མེད་ཅེས་བརྗོད་ཡོད་པ་རེད། དེའི་ཐོག་ཨ་མེ་རི་ཁའི་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་སྐུ་ཞབས་མེ་ཐུ་མི་ལར་གྱིས་རང་རྒྱལ་གྱི་དགོས་འདུན་དང་འབྲེལ་བའི་ཐད་རྒྱལ་ཁབ་སོ་སོས་གླེང་སློང་འདྲ་མིན་བྱ་རྒྱུའི་ཐོབ་ཐང་ཡོད་རེད། འོན་ཀྱང་ཨ་མེ་རི་ཁའི་གཞུང་གིས་ཨ་མེ་རི་ཁའི་དཔུང་དམག། ཡུཀ་རེན་ནང། མངགས་གཏོང་བྱ་རྒྱུའི་འཆར་གཞི་མེད་ལ་དེའི་ཐད་སྲིད་འཛིན་སྦཱེ་ཏན་མཆོག་གིས་གསལ་པོ་གསུངས་ཡོད་རེད་ཞེས་གསུངས་པ་དང་སྦྲགས་བྱང་མཚོ་ཨེར་ལན་ཏྲིག་དམག་དོན་སྒྲིག་འཛུགས་ཀྱི་དྲུང་ཆེ་མཆོག་ནས་ཀྱང་ནེ་ཊོ་སྒྲིག་འཛུགས་ཀྱི་ངོས་ནས་ཡུཀ་རེན་ནང་དཔུང་དམག་མངགས་གཏོང་བྱ་རྒྱུའི་འཆར་གཞི་མེད་པ་གསལ་སྟོན་གནང་ཡོད་རེད་གསུངས་ཤག་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་ནས་རྒྱལ་སྤྱིའི། སྤྱི་ཚོགས་ཀྱི་དྲ་རྒྱ་ཁག་ནས་རྒྱ་ནག་གཞུང་ནས་དྲ་རྒྱ་བེད་སྤྱོད་པ་ཚོ་བཀག་འགོག་ཤུགས་ཆེ་བྱེད་བཞིན་པར་སྐྱོན་བརྗོད་ཤུགས་ཆེ་ཙམ་གནང་དགོས་པའི་འབོད་སྐུལ་ཞིག་གནང་ཡོད་པའི་གནས་ཚུལ་ཐོན་ཤག་དེ་ཡང་རྒྱ་ནག་གཞུང་ནས་རྒྱ་ནག་ནང་དུ་ཕྱི་ཕྱོགས་ཀྱི X དྲ་རྒྱའམ་དེའི་གོང་དུ Twitter ཞེས་འབོད་པའི་དྲ་རྒྱ་དང་དེ་བཞིན YouTube སོགས་བེད་སྤྱོད་བྱེད་རྒྱུ་བཀག་འགོག་བྱེད་ཀྱི་ཡོད་པ་དང་དེ་བཞིན་དུ New York དུས་བབ་དང BBC དང་ཨ་རིའི་རླུང་འཕྲིན་ཁང་སོགས་ཀྱི་དྲ་རྒྱ་ཁག་ལ་བཀག་འགོག་ཤུགས་ཆེ་བྱེད་ཀྱི་ཡོད་པས་འགྲོ་བ་མིའི་ཐོབ་ཐང་དང་དེ་བཞིན་གྱི་ལས་འགུལ་བ་ཚོས་རྒྱལ་སྤྱིའི་སྤྱི་ཚོགས་ཀྱི་དྲ་རྒྱ་ཁག་ནས་རྒྱ་ནག་གཞུང་གི་བྱེད་ཕྱོགས་དེ་ཚོ་མཚམས་འཇོག་ཡོང་རྒྱུའི་ཆེད་དུ་རྒྱ་ནག་གཞུང་ལ་སྐྱོན་བརྗོད་ཀྱི་ལས་དོན་ཤུགས་ཆེ་ཙམ་གནང་དགོས་རྒྱུའི་འབོད་སྐུལ་གནང་ཡོད་པ་དང། རྒྱ་ནག་ནང་དུ་ཕྱི་ཕྱོགས་ཀྱི་གནས་ཚུལ་དེ་དག་དྲ་རྒྱ་དེ་ཚོ་བརྒྱུད་དེ་ཤེས་རྟོགས་ཡོང་རྒྱུར་བཀག་འགོག་བྱས་པ་དེ་ནི་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་ཚབས་ཆེ་བྱས་པ་ཞིག་རེད་ཅེས་སོགས་བརྗོད་ཡོད་པ་རེད།
བལ་ཡུལ་སྲིད་གཞུང་གིས་ར་ཤི་ཡས་ཡུག་རེན་ལ་ཁ་གཏད་གཅོག་མཁན་དཔུང་དམག་གྲས་སུ་ཡོད་པ་བལ་པོའི་དམག་མི་དེ་དག་གང་མགྱོགས་ཕྱིར་ལོག་དགོས་པའི་སྐོར་ནན་སྐུལ་བྱེད་ཀྱི་ཡོད་པ་བཞིན། བལ་ཡུལ་གྱི་ཕྱི་འབྲེལ་ལས་ཁང་གི་བློན་ཆེན་སྐུ་ཞབས་ཨན་པི་སོ་ཐི་ཡིས་ར་ཤི་ཡའི་ནང་ཡོད་བལ་པོའི་དམག་མི་དེ་དག་གི་ནང་མི་སྤུན་མཆེད་ཚོར་བཀའ་མོལ་གནང་བའི་སྐབས་སུ་བལ་ཡུལ་སྲིད་གཞུང་གིས་ར་ཤི་ཡའི་གཞུང་ལ་དམག་མི་དེ་དག་གང་མགྱོགས་ཕྱིར་སློག་དགོས་ཀྱི་ཡོད་པ་དེའི་ཁར། ཡུཀ་རེན་དང་ར་ཤི་ཡ་གཉིས་ཀྱི་དམག་འཁྲུག་དེ་དག་ནང་བལ་པོའི་དམག་མི་རྨས་སྐྱོན་ཕོག་པ་ཁག་དང། རྐྱེན་ལམ་དུ་སོང་བའི་ཕུང་པོ་ཁག་ཡང་ཕྱིར་སློག་དགོས་པའི་ནན་སྐུལ་ཞུ་གི་ཡོད། བལ་པོའི་མི་རིགས་དེ་དག་གིས་ར་ཤི་ཡའི་དཔུང་དམག་ནང། ཁྲིམས་དང་མཐུན་པའི་སྒོ་ནས་འཛུལ་ཡོད་མེད་ལ་མ་ལྟོས་པར་བལ་ཡུལ་གཞུང་གིས་རང་གི་མི་སེར་རྣམས། ཚུར་ལེན་བྱ་རྒྱུའི་འགན་ཁུར་ཡོད་པའི་ཆ་ནས་ཐབས་ཤེས་གང་ཡོང་བྱེད་ཀྱི་ཡོད་ཅེས་གསུངས་ཡོད་པ་རེད། དེ་ཡང་ཨལ་རྫ་ཛི་རའི་གསར་འགྱུར་ཁག་གི་ནང་གནས་ཚུལ་ཐོན་པར་བྱས་ན། ར་ཤི་ཡས། དམག་འཁྲུག་སུ་འཛུལ་མཁན། དམག་མི་དེ་དག་ལ་ཨ་སྒོར་སུམ་སྟོང་ཐམ་པ་རེ་གླ་ཕོགས་དང་ར་ཤི་ཡའི་མི་སེར་གྱི་ལག་འཁྱེར་སྤྲོད་རྒྱུ་སོགས་མགོ་སྐོར་བསླུ་བྲིད་ཐོག་ནས་བསྐྱོད་ཡོད་པའི་སྐོར་ལ་གསལ་སྟོན་བྱས་བཞག།
ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལས་རིམ་དངོས་གཞི་ཁག་སྙན་སྒྲོན་ཞུ་གི་ཡིན། བཞུགས་སྒར་དུ་བོད་ཀྱི་འགྲེམས་སྟོན་ཁང་ནས་བོད་ནང་རང་ལུས་མེར་བསྲེགས་ཀྱི་ཞི་རྒོལ་འགོ་ཚུགས་ཏེ་ལོ་བཅོ་ལྔ་འཁོར་བའི་དུས་དྲན་ལ་སྲུང་བརྩིའི་ཆེད་དུ་ཛ་དྲག་གི་དྲི་བ་ཞེས་པའི་བརྗོད་གཞིའི་ཐོག་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྐོར་སྐྱོད་ཀྱི་འགྲེམས་སྟོན་ཞིག་དབུ་འབྱེད་གནང་ཡོད་པའི་སྐོར་བཞུགས་སྒར་ནས་ང་ཚོའི་གསར་འགོད་པ་བསྟན་འཛིན་དབང་འདུས་ལགས་ཀྱིས་གནས་ཚུལ་བཏང་བ་གསན་རོགས་གནང། སྤྱི་ལོ་ཉིས་སྟོང་བརྒྱད་ལོ་བོད་རྒྱལ་ཡོངས་སུ་ས་བྱིའི་ཞི་རྒོལ་ཆེན་པོ་བྱུང་བ་ནས་བཟུང་རྒྱ་ནག་གཞུང་གིས་བོད་མི་རྣམས་ལ་བཙན་གནོན་དང་དྲག་པོའི་སྲིད་བྱུས་འོག་བོད་མི་ཚོ་འུ་ཐུག་ཐབས་ཟད་ཀྱིས་བོད་མིར་རང་དབང་དགོས་རྒྱལ་བ་བསྟན་འཛིན་རྒྱ་མཚོ་མཆོག་བོད་ལ་གདན་འདྲེན་ཞུ་དགོས་ཞེས་འབོད་སྒྲའི་ངང། སྤྱི་ལོ་ཉིས་སྟོང་དགུ་ལོར་རང་ལུས་མེར་བསྲེགས་ཀྱིས་ཞི་རྒོལ་བྱེད་འགོ་བཙུགས་ནས་དེ་རིང་ལོ་ངོ་བཅོ་ལྔ་འཁོར་བའི་དུས་དྲན་སྲུང་བརྩི་དང་བསྟུན་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་གིས་ཛ་དྲག་གི་དྲི་བ་ཞེས་པའི་བརྗོད་གཞིའི་ཐོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྐོར་སྐྱོད་འགྲེམས་སྟོན་ཞིག་དབུ་འབྱེད་གནང་བ་དང་སྦྲགས། ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས་དེ་རིང་གི་ཉིན་མོ་འདི་བཞིན་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོས་བརྗེད་དཀའ་བའི་ཉིན་མོ་ཞིག་ཡིན་པ་འགྲེལ་བརྗོད་གནང་དོན། ད་ད་རིང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་འདི་ཨ་ནི་ཅིག་ང་ཚོ་བོད་ཕྱི་ནང་གཉིས་སུ་བཞུགས་པའི་བོད་མི་ཡོངས་ལ་བརྗེད་དཀའ་བའི་ཉིན་མོ་ཞིག་ཆགས་བསྡད་ཀྱི་ཡོད་རེད། ལོ་རྒྱུས་ཐོག་ནས་ཡིན་པ་ཡིན་ན་ཡང་ད་རིང་གི་ཉིན་མོ་འདི་ཛ་དྲག་གི་ཉིན་མོ་ཅིག་ལ་ང་ཚོ་ངོས་འཛིན་བྱས་དང་བྱེད་བཞིན་པ་ཆགས་བསྡད་ཀྱི་ཡོད། དེ་གང་ཡིན་ཞུ་བ་ཡིན་ན་ད་ཉིས་སྟོང་བརྒྱད་ལ་བོད་ཀྱི་ནང་ལ་ཨ་ནི་མདོ་དབུས་ཁམས་གསུམ་གྱི་ནང་ལ་རོ་ཨ་ནི

ཀྲ་པེ་ལགས། ཐོག་མར་བོད་ནང་ལོགས་ལ་ས་བྱི་ཞི་རྒོལ་ཆེན་མོའི་རྗེས་ལ་སྐུ་ལུས་མེ་ལྕེ་བཏང་མཁན་ཐོག་མ་དེ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་སོང་ཙང་ད་རིང་གི་ཉིན་མོ་དེ་ད་ཅིག་ང་ཚོ་ས་བྱི་ཞི་རྒོལ་ཆེན་མོའི་རྗེས་ཀྱི་སྐུ་ལུས་མེ་ལྕེ་དེ་ཁོ་ནའི་ཆ་ནས་ལོ་བཅོ་ལྔའི་གི་དུས་དྲན་དེ་ཆགས་བསྡད་ཀྱི་ཡོད་ཞུས་ཡོད་རེད། གཞི་རྩའི་སྤྱི་ལོ་ཉིས་སྟོང་དགུ་ཕྱི་ཟླ་གཉིས་པའི་དེ་རིང་གི་ཚེས་ཉི་ཤུ་རྩ་བདུན་ཉིན་ཀིརྟི་དགོན་པའི་གྲྭ་བློ་བཟང་བཀྲ་ཤིས་སམ་ཀྲ་པེ་ལགས་ཀྱིས་རང་ལུས་མེར་བསྲེགས་བཏང་བ་ནས་བཟུང་ད་བར་དབུས་བོད་མི་སྒྲིག་འཛུགས་ཀྱི་གྲངས་ཐོར་གཞིགས་ན། བོད་ནང་རང་ལུས་མེར་སྲེག་གཏོང་མཁན་ཤེས་རྟོགས་བྱུང་བ་ཁྱོན་བོད་མི་བརྒྱ་དང་ལྔ་བཅུ་ང་བདུན་བྱུང་ཡོད་པ་དང། དེའི་ཁྲོད་ནས་བོད་མི་བརྒྱ་དང་སུམ་ཅུ་སོ་དྲུག་འདས་གྲོངས་སུ་ཕྱིན་ཡོད་པ་མ་ཟད་གཞན་རྣམས་ད་ལྟའི་ཆར་གར་ཡོད་ཆ་མེད་དུ་གྱུར་ཡོད་པ་འཁོད་འདུག་ཡང་ད་རེས་ཛ་དྲག་དྲི་བ་ཞེས་པའི་བརྗོད་གཞིའི་ཐོག་སྐོར་སྐྱོད་ཀྱི་འགྲེམས་སྟོན་ནང་སྐུ་མགྲོན་གཙོ་བོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་མཆོག་གིས་སྣང་གསལ་མར་མེ་ཞལ་འབྱེད་གནང་བ་དང་སྦྲགས་ཐེངས་འདིའི་སྐོར་སྐྱོད་འགྲེམས་སྟོན་འདི་དབུ་འབྱེད་གནང་སོང། སྐབས་དེར་ཁོང་གིས་ད་རེས་དེ་ཛ་དྲག་གི་དྲི་བ་ཞིག་བཏང་ཡོད་པ་དང་དེའི་ལན་དེ་ཡང་རྒྱ་ནག་གཞུང་གིས་རྒྱག་དགོས་པའི་སྐོར་ལ་གསུངས་གསལ། ཨ་ནི་ཁོང་ཚོ་རང་ལུས་མེར་སྲེག་བཏང་དགོས་དོན་ག་རེ་རེད་ཞེས་བྱས་དྲི་བ་དེ་ཆགས་ཀྱི་ཡོད་རེད་འདི་ཧ་ཅང་ཛ་དྲག་གི་དྲི་བ་ཅིག་ཆགས་བསྡད་ཀྱི་ཡོད་རེད། དྲི་བ་དེ་དང་པོ་སུ་ལ་འཁེལ་གྱི་འདུག་ཞུས་པ་ཡིན་ན་ངས་མར་ཏོག་ཙམ་བལྟས་ཕྱིན་པའི་བརྒྱུད་རིམ་ནང་ལོགས་ལ་ཡ། དྲི་བ་དང་པོ་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་ཡ། དེའི་དབུ་ཁྲིད་ཚོ་ལ་ཡང་དྲི་བ་དེ་ཆགས་ཀྱི་འདུག་བསམ་གྱི་འདུག་གང་ཡིན་ཟེར་ན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་དེ་བཅིངས་འགྲོལ་བཏང་པ་ཡིན་བཅིངས་འགྲོལ་གྱི་འོག་ལ་ཡང་བོད་མི་ཚོ་སྤྱི་ཚོགས་རིང་ལུགས་ཀྱི་དར་ཆའི་འོག་ལ་ཡང་སྤྲོ་སྐྱིད་ལྡན་པའི་མི་ཚེ་སྐྱེལ་གྱི་ཡོད་ཟེར་གྱི་འདུག་བྱས་ན་དེ་འདྲའི་སྤྲོ་སྐྱིད་ལྡན་པའི་མི་ཚེ་ཞིག་ཡོད་ན་ང་ཚོའི་བོད་མི་ཚོ་རང་ལུས་མེར་སྲེག་ག་རེ་བྱས་ནས་བཏང་གི་ཡོད་རེད་དེ་དྲི་བ་དེ་ལན་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འགོ་ཁྲིད་ཚོས་རྒྱབ་དགོས་ཡ་ཅིག་ཆགས་ཀྱི་ཡོད་རེད། གཉིས་པ་དེ་དྲི་བ་སུ་ལ་ཆགས་ཀྱི་ཡོད་རེད་ཟེར་ན་རྒྱལ་སྤྱིའི་སྤྱི་ཚོགས་ལ་ཆགས་ཀྱི་ཡོད་རེད། རྒྱལ་སྤྱིའི་སྤྱི་ཚོགས་ལ་ཡ་ཨ་ནི་ཅིག་འཛམ་བུ་གླིང་ས་ཡི་གོ་ལའི་སྟེང་ལ་ཡ་མིའི་ལོ་རྒྱུས་ནང་ལ་ཡ་ཨ་ནི་ཆབ་སྲིད་ཀྱི་རང་དབང་དང་སོ་སོའི་གི་ཆོས་དང་རིག་གཞུང་ཨ་ནི་ཉར་ཚགས་བྱེད་ཡས་ཀྱི་ཆེད་དུ་ཨ་ནི་རང་ལུས་མེར་སྲེག་བཏང་མཁན། བྱུང་ཡོད་རེད་རེ་ཟུང་ག་ས་ག་ལ་བྱུང་ཡོད་རེད་དེ་ཡིན་ནའི་གི་བརྒྱ་དང་ལྔ་བཅུ་ང་བདུན་གི་ང་ཚོའི་ཤེས་རྟོགས་ཡོད་པའི་གི་ད་ག་ཙམ་གི་གྲངས་ཀ་མང་པོ་ཅིག་འཛམ་བུ་གླིང་ཁྱོན་ཡོངས་ལ་བྱུང་མྱོང་ཡོད་མ་རེད་དེ་ཡིན་དུས་ས་ནས་བརྒྱ་དང་ལྔ་བཅུ་ང་བདུན་དེ་གྲངས་ཀ་མ་རེད་ཞེས་བྱས་ཞུ་བའི་ཡིན་དེ་མིའི་ཚེ་སྲོག་རེད་ཚེ་སྲོག་ལ་ཆ་མཚོན་པ་ཡིན་ན་ལོ་བཅོ་ལྔ་ནས་བཅུ་བདུན་ཨ་ནི་ཅིག་ཆེ་ས་ལ་ཆ་བཞག་པ་ཡིན་ན་ཨ་ནི་ལོ་བརྒྱད་ཅུ་གྱ་གཅིག་ཡིན་པ་ཚུན་གྱི་ཨ་ནི་རང་གིས་ཅིག་ང་རང་ཚོ་བོད་པའི་གི་ཨ་ནི། མི་ལུས་རིན་ཆེན་ཞེས་བྱ་བའི་སོ་སོའི་གི་རིན་ཆེན་ལྟར་གི་རིན་ཐང་ཆེ་བའི་གི་ཨ་ནི་ཚེ་སྲོག་དེ་བློས་བཏང་དུས་ས་ནས་བཏང་དགོས་ཡ་དེ་ག་རེ་རེད་ཞུས་པ་ཡིན་ན་ཨ་ནི་བོད་ལ་ཡང་རང་དབང་མེད་པ་བོད་དེ་ཨ་ནི་འཛམ་བུ་གླིང་གི་བཙོན་ར་ཆེན་པོ་ཅིག་ལ་གྱུར་ཡོད་པ་རང་གི་རྩ་བའི་བླ་མའི་གི་ཨ་ནི་ཅིག་སྐུ་པར་ཉར་བ་ཡིན་ན་ཡང་རྒྱལ་ཁབ་བརྟན་ལྷིང་དང་རྒྱལ་ཁབ་གི་བདེ་འཇགས་གི་མིང་བཏགས་བྱས་བཙོན་ཁང་ལ་འགྲོ་དགོས་ཡ་དེ་འདྲའི་གི་གནས་བབ་གི་ཨ་ནི་ཅིག་རྒྱ་ནག་གི་ནོར་འཁྲུལ་ཅན་གྱི་སྲིད་ཇུས་ལ་ཡང་རང་དབང་གི་ཐོག་ནས་ཞུ་འབོད་བྱེད་ས་རྒྱུན་ནས་མེད་དུས་ས་ནས་ཨ་ནི། བོད་ནང་ལོགས་ལ་ཡང་ཁྲ་ཁྲ་སིང་སིང་ག་འདྲ་ཞིག་མཐོང་གི་ཡོད་པ་ཡིན་ནའི་དེ་ལ་ཡིད་ཆེས་མ་འཇོག་རོགས་གྱིས་ང་ཚོས་སྲོག་བློས་བཏང་གི་ཡོད་དེ་ནས་ཤེས་པ་བྱེད་རོགས་གྱིས་ཞེས་བྱས་བརྡ་ལན་བཏང་གི་ཡོད་རེད། དེ་བཞིན་ཁོང་གིས་བཙན་བྱོལ་དུ་ཡོད་པའི་བོད་མི་ཡོད་དོ་ཅོག་གིས་གོང་ས་མཆོག་གི་བཀའ་དགོངས་གཞིར་བཟུང་གཞིས་ལུས་བོད་མི་ཚོས་བློས་གཏོང་བྱས་པ་དེ་དག་ཆུད་ཟོས་སུ་མི་འགྲོ་བ་བྱ་དགོས་པའི་ཐད་ལ་མུ་མཐུད་ནས་གསུང་དོན། ང་རང་ཚོ་བོད་མི་ཡོད་དོ་ཅོག་ག་བ་ལ་ཡོད་པ་ཡིན་ནས་ཚང་མས་ཀྱིས་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་སྙིང་བཅངས་ཀྱི་ཐོག་ནས་གཞིས་ལུས་རྒྱ་ཆེ་མང་ཚོགས་ཀྱི་བློས་བཏང་དེ་ག་དེ་ཆུད་ཟོས་མ་འགྲོ་བ་ཅིག་དང། ད་ལྟ་གོ་སྐབས་ཡོད་པ་དེ་གོ་སྐབས་དམ་འཛིན་གྱི་ཐོག་ནས་ཨ་ནི་ང་རང་ཚོས་ཀྱིས་ག་སོ་རའི་གནས་བབ་ག་བ་ལ་ཡོད་ནས་བོད་ཀྱི་དཀའ་ངལ་དེ་ཨ་ནི་བཤད་ཐུབ་ཡས་ཀྱིས་ཚང་མས་ཀྱིས་སྐད་ག་རེའི་ཐོག་ལ་བཤད་ཀྱི་ཡོད་པ་ཡིན་ནས་ཀྱིས་བཤད་ཡས་ཀྱི་གོ་སྐབས་ཅིག་ལེན་དགོས་རེད་དེ་ཡིན་དུས་ཚང་མས་དེ་འདྲའི་ཅིག་ལེན་རོགས་གནང་ཞེས་བྱས་ངས་ཞུ་ཡས་ཡིན་དུས་བྱས་ན།
དེ་བཞིན་ད་རེས་ཀྱི་འགྲེམས་སྟོན་འདིའི་ནང་ག་རེ་བྱས་ནས་སྐུ་ལུས་མེ་མཆོད་བཏང་བ། སྐུ་ལུས་མེ་མཆོད་གཏོང་མཁན་ཚོའི་འབོད་སྒྲ་གང་ཡིན་པ། རྒྱ་ནག་གཞུང་གིས་དེ་དག་ལ་སྡུག་སྦྱོང་ཇི་ལྟར་བཏང་ཡོད་པ་བཅས་ཀྱི་དོན་ཚན་གསུམ་གྱི་ཐོག་ནས། བོད་ནང་གི་ཛ་དྲག་ཀྱི་གནས་སྟངས་སྐད་རིགས་མི་འདྲ་བ་གསུམ་གྱི་ནང་སྒྲིག་གཤོམ་གནང་ཡོད་པ་རེད་འདུག་ལ། དེ་ཡང་འདི་ཚེས་ཉི་ཤུ་རྩ་བདུན་ནས་འགོ་ཚུགས་ཀྱིས་སྤྱི་ཟླ་གསུམ་པའི་ཚེས་བརྒྱད་བར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྒྲིག་གཤོམ་གནང་རྒྱུ་ཡིན་པ་མ་ཟད་དེའི་རྗེས་སུ་བོད་ཀྱི་འགྲེམས་སྟོན་ཁང་ནང་སྒྲིག་གཤོམ་གནང་རྒྱུ་ཡིན་པ། འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས་འགྲེལ་བརྗོད་གནང་བྱུང་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཝོ་ཡུ་སུབ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ཉེ་ཆར་ཕྱིར་གྱར་བྱུང་བའི་གསང་བའི་ཡིག་ཆ་ཞིག་གི་ནང་དུ་རྒྱ་ནག་གཞུང་ནས། དྲ་རྒྱ་བརྒྱུད་དེ་ཡུ་གུར་བ་དང་བོད་མི་སོགས་གྲངས་ཉུང་མི་རིགས་ཚོའི་ཐོག་བརྟག་ཞིབ་བྱེད་སྟངས་མང་པོ་ཞིག་ཁ་གསལ་བྱུང་ཡོད་པའི་སྐོར་གྱི་གནས་ཚུལ་དེ་པ་སངས་དབྱངས་སྐྱིད་ལགས་ནས་སྙན་སྒྲོན་ཞུ་གནང་གི་རེད།
ཉེ་ཆར་ཕྱིར་གྱར་བའི་གསང་བའི་ཡིག་ཆ་ཞིག་གི་ནང་དུ། རྒྱ་ནག་གཞུང་ནས་དྲ་རྒྱའི་ནང་དུ་གསང་འཛུལ་བ་བརྒྱུད་དེ་རྒྱ་ནག་གི་ཉེ་འཁོར་གྱི་རྒྱལ་ཁབ་ཁག་དང་ཧོང་ཀོང་དང་ལྷག་པར་དུ་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཤར་ཏུར་ཀི་སི་ཐན་ནམ་ཤིན་ཅང་ནང་དང་བོད་སོགས་ཀྱི་ནང་རྒྱ་ནག་གཞུང་ལ་ངོ་རྒོལ་བ་དང་དེ་བཞིན་རྒྱ་ནག་གཞུང་དང་ལྟ་བ་ཐ་དད་པའི་རྒྱ་རིགས་བཅས་ཀྱི་ཐོག་ལ་ལྟ་རྟོག་ཤུགས་ཆེ་བྱེད་ཀྱི་ཡོད་པ་གསལ་པོ་འཁོད་ཡོད་པ་རེད། ཨ་རིའི་གྲོང་ཁྱེར་ཉིའུ་ཡོག་ནང་དུ་ཡོད་པའི་མཚན་དངོས་སུ་བརྗོད་འདོད་མེད་པའི་ཡུ་གུར་བ་ཞིག་གིས་ཁོང་ལ་ཉིས་སྟོང་ཉི་ཤུ་ཐམ་པ་ལོར་རྒྱ་ནག་གི་གྲོང་ཁྱེར་ཧྲེན་ཀྲེན་ནས་ཁ་པར་ཞིག་འབྱོར་བ་དང་བརྡ་འཕྲིན་བེད་སྤྱོད་བྱེད་ཀྱི་ཡོད་མིན་གྱི་དྲི་བ་མང་པོ་ཞིག་བསྐུལ་བར་ལན་འདེབས་བྱས་པའི་རྗེས་སུ་དེ་ནས་བཟུང་སྟེ་རྒྱ་ནག་གཞུང་གིས་ལྟ་རྟོག་བྱེད་ཡུལ་དུ་གྱུར་ཡོད་པ་ཡིག་ཆ་དེའི་ནང་ནས་ཤེས་རྟོགས་བྱུང་ཡོད་པ་དང། ཁོང་ནི་ཤིན་ཅང་གི་ནང་དུ་རྒྱ་ནག་གཞུང་ནས་ཡུ་གུར་བ་གཙོས་པའི་ཁ་ཆེའི་མི་རིགས་ཁྱོན་ཆེ་འཛིན་བཟུང་བཀག་ཉར་དང་ངལ་རྩོལ་ར་བའི་ནང་དུ་བཏང་བ་སོགས་ཀྱི་གནས་ཚུལ་ཁག་ཕྱི་ཕྱོགས་སུ་འགྲེལ་བརྗོད་བྱེད་མཁན་ཞིག་ཡིན་པས་རྒྱ་ནག་གཞུང་གིས་དྲ་རྒྱ་བརྒྱུད་དེ་ལྟ་རྟོག་བྱེད་ཡུལ་དུ་ཚུད་པའི་རྗེས་ལ་ཁོང་གིས་བཤད་པའི་གནས་ཚུལ་ཚང་མ་རྒྱ་ནག་གཞུང་གི་གསང་བའི་ལས་ཁུངས་ཀྱི་ལག་ཏུ་ཐེབས་ཡོད་པ། ད་རེས་ཐོན་པའི་ཡིག་ཆ་དེའི་ནང་ནས་ཤེས་རྟོགས་བྱུང་བ་ལས་ཐོག་མར་ཉིས་སྟོང་ཉི་ཤུ་ཐམ་པ་ལོར་ཧྲེན་ཀྲེན་ནས་ཁ་པར་འབྱོར་བའི་སྐབས་སུ་ཤེས་རྟོགས་གང་ཡང་མ་བྱུང་བ་དང་ཟླ་བ་འདིའི་ནང་རྒྱ་ནག་གཞུང་དང་འབྲེལ་ཡོད་སྒེར་གྱི་བརྡ་འཕྲིན་ཁང་ཨའེ་སུན་འམ་ཨན་ཞུན་ཞེས་པས་གསང་བའི་ཡིག་ཆ་ཁྱོན་ཆེ་ཞིག་ཕྱིར་ཁྱབ་ཏུ་བཅུག་ཡོད་པ་དེ་ཚོའི་ནང་ནས་ཤེས་རྟོགས་བྱུང་ཡོད་པ་སོགས་འགྲེལ་བརྗོད་བྱས་འདུག་ཕྱིར་ཁྱབ་པའི་ཡིག་ཆ་དེ་ཚོའི་ནང་ཨན་སུའུའམ་ཨན་ཞོན་ཅེས་པའི་བརྡ་འཕྲིན་ཁང་གིས་ཤིན་ཅང་གི་བདེ་འཇགས་ལས་ཁུངས་ལ་དྲ་རྒྱའི་ཐོག་ནས་ཡུ་གུར་བའི་གནས་ཚུལ་ལེན་རྒྱུར་དྲ་ཐོག་ནས་གསང་འཛུལ་བྱེད་ཀྱི་ཡོད་པ་དང་དེ་བཞིན་རྒྱ་གར་ནང་དུ་ཡོད་པའི་བཙན་བྱོལ་བོད་མིའི་གནས་ཚུལ་གསང་འཛུལ་བྱེད་ཀྱི་ཡོད་པ་སོགས་གསལ་གྱི་ཡོད་པ་དང། དེ་བཞིན་དུ་ཡིག་ཆ་དེ་དག་གི་ནང་རྒྱ་ནག་གཞུང་ནས་རྒྱ་ནག་གི་མཐའ་འཁོར་གྱི་དབུས་ཨེ་ཤི་ཡ་དང་ལྷོ་ཤར་ཨེ་ཤི་ཡ། དེ་བཞིན་རྒྱ་ནག་ནས་རྒྱུན་དུ་ཚོར་སྣང་སྐྱེན་པོ་བྱེད་བཞིན་པའི་ཐའེ་ཝན་དང་ཧོང་ཀོང་བཅས་ནང་དུ་དྲ་རྒྱའི་ཐོག་ནས་གསང་འཛུལ་བྱེད་མཁན་དྲ་ཇག་བརྒྱུད་དེ་གནས་ཚུལ་ལེན་གྱི་ཡོད་པ་མ་ཟད། རྒྱ་ནག་གི་དབང་འོག་ཏུ་དྲག་གནོན་མྱོང་བཞིན་པའི་ཤིན་ཅང་གི་ཡུ་གུར་བ་དང་བོད་ནང་གི་བོད་མི་དང་བཙན་བྱོལ་བོད་མི་ཚོའི་གནས་ཚུལ་བསྡུ་རུབ་གཙོ་བོ་བྱེད་ཀྱི་ཡོད་པ་ཞིག་ཡིན་པས་ཡིག་ཆ་དེ་དག་ཕྱིར་གྱར་བ་དེའི་ཐོག་ནས་རྒྱ་ནག་གཞུང་ནས་ཕྱིའི་རྒྱལ་ཁབ་ཁག་ནང་གི་རྒྱ་ནག་གཞུང་ལ་ངོ་རྒོལ་བའི་ཐོག་ལ་ལྟ་ཞིབ་བྱེད་ཡག་གི་ཐབས་ལམ་ཇི་འདྲ་བེད་སྤྱོད་བྱེད་ཀྱི་ཡོད་མེད་ཤེས་རྟོགས་ཀྱི་སྒོ་ཕྱེ་བ་ཞིག་རེད་ཅེས་ཨ་རིའི་ཝ་ཤིང་ཏོན་ཚགས་ཤོག་གིས་འགྲེལ་བརྗོད་བྱས་པ་དང། ཚགས་ཤོག་དེས་རྒྱ་ནག་གཞུང་ལ་དེའི་སྐོར་དྲི་རྩད་བྱེད་པའི་སྐབས་སུ་ལན་འདེབས་བྱེད་ཀྱི་མེད་པ་སོགས་གནས་ཚུལ་སྤེལ་འདུག་ཡང་སིང་ག་པོར་ནང་ཡོད་པའི་སྤྱི་འབངས་སྲིད་བྱུས་ཐད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉམས་ཞིབ་པ Drew Thompson ཞུ་བས་རྒྱ་ནག་གཞུང་ནས་དྲ་ཇག་བརྒྱུད་དེ་རྒྱལ་ནང་གི་བདེ་འཇགས་ཆེད་དུ་ཕྱིའི་རྒྱལ་ཁབ་ཁག་ནང་གི་རྒྱ་ནག་གཞུང་ལ་ངོ་རྒོལ་བའི་གནས་ཚུལ་བསྡུ་རུབ་བྱེད་སྟངས་ནི་རྒྱལ་ཁབ་གཞན་གྱི་སྲིད་གཞུང་གི་ལས་ཁུངས་དང། གློག་ཀླད་ཉོ་ཚོང་དང་ཞབས་ཞུ་ཁང། འགྲིམ་འགྲུལ་ལས་ཁུངས་སོགས་ཀྱི་ཡིག་ཆ་ཁག་གི་ནང་གསང་འཛུལ་བྱས་ཏེ་མི་སྒེར་དང་ཚོགས་པ་སོགས་ཀྱི་ཁ་པར་དང་གློག་ཀླད་འཕྲུལ་འཁོར་གྱི་ནང་འཛུལ་ཏེ་གནས་ཚུལ་རྐུ་འཁྱེར་བྱས་པ་བརྒྱུད་དེ་ཕྱིའི་རྒྱལ་ཁབ་ཁག་ནང་གི་ལས་འགུལ་བ་དང་རྒྱ་ནག་གཞུང་ལ་ངོ་རྒོལ་བ་ཚོ་རྗེས་འདེད་དང་སུན་གཙེར་བཟོས་པ་སོགས་བྱེད་ཀྱི་ཡོད་ཅེས་གསུངས་འདུག་དེའི་གོང་དུ་ཕྱིའི་རྒྱལ་ཁབ་དཔེར་ན་དབྱིན་ཡུལ་དང་ཨ་རི་སོགས་ཀྱི་ནང་རྒྱ་ནག་གཞུང་ལ་ངོ་རྒོལ་བ་ཧོང་ཀོང་གི་ལས་འགུལ་བ་ཚོའི་ཐོག་ལ་ཉེས་རྡུང་བཏང་པའི་གནས་ཚུལ་བྱུང་ཡོད་པ་དང། ཡང་ལོ་སྔོན་མར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་འབྱོར་བའི་སྐབས་སུ་ངོ་རྒོལ་བྱེད་མཁན་བོད་མི་གཞོན་སྐྱེས་ལས་འགུལ་བ་ཁག་ཅིག་ལ་ཡང་ཉེས་རྡུང་བཏང་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད། སྤྱིར་རྒྱུན་དུ་ནས་བོད་མི་བཙན་བྱོལ་བ་ཚོའི་ནང་དུ་བོད་ནང་གི་བོད་མི་ཚོ་དང་འབྲེལ་བ་བྱེད་པའི་སྐབས་སུ་སྐད་ཆ་གང་བྱུང་བཤད་མི་ནུས་པ་དང། ཡང་བོད་ནང་གི་བོད་མི་ཚོས་ཕྱི་ཕྱོགས་སུ་འབྲེལ་བ་བྱེད་པའི་སྐབས་སུ་རྒྱ་ནག་གཞུང་གི་བདེ་འཇགས་མི་སྣས་དྲ་རྒྱའི་ཐོག་ནས་འཕྲལ་དུ་ཤེས་རྟོགས་ཡོང་གི་ཡོད་པས་སྐད་ཆ་གང་བྱུང་བཤད་མི་ནུས་པ་སོགས་ནི་བོད་མི་ཚོའི་རྒྱུན་ལྡན་གྱི་འཚོ་བ་ལྟ་བུ་ཞིག་ཏུ་གྱུར་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ད་ལོའི་ཨ་མི་རི་ཀའི་སྲིད་འཛིན་འོས་འདེམས་ཀྱི་འགྲན་རྩོད་ནང། ལས་ཐོག་སྲིད་འཛིན་ཇོ་བྷེ་ཌེན་དང་སྲིད་འཛིན་ཟུར་པ་ཌོ་ནལ་ཁྲམཔ་རྣམ་གཉིས་ནས་གཟའ་འཁོར་འདིའི་ནང་ཕྱི་མི་གཞིས་སྤོ་བའི་གླེང་སློང་ཤུགས་ཆེ་ཡོད་སའི་གྲོང་ཁྱེར་གཙོ་གྲས་ཁག་གི་ནང་དུ་ཆེད་ཕེབས་གནང་རྒྱུ་ཡིན་པའི་སྐོར་པདྨ་བདེ་ཆེན་ལགས་སྙན་སྒྲོན་ཞུ་གནང་རེད། ད་ལོའི་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུའི་སྐབས་སུ་གནད་དོན་ཇེ་མང་ཞིག་གི་ཐོག་ལ་གལ་གནད་ཆེན་པོར་ངོས་འཛིན་གྱིས་གླེང་སློང་ཧ་ཅང་ཤུགས་ཆེ་བྱས་དང་བྱེད་བཞིན་པའི་ནང་ནས་གཙོ་བོ་གཅིག་ནི་ཨ་མི་རི་ཀའི་ནང་ལ་ཁྲིམས་འགལ་གྱི་འཛུལ་ཐབས་བྱེད་མཁན་ཕྱི་མི་གཞིས་སྤོ་བའི་གནད་དོན་དེ་ཡིན་པ་དེ་ནི་གཟའ་འཁོར་འདིའི་གཟའ་ཕུར་བུའི་ཉིན་སྲིད་དོན་ཚོགས་པ་གཉིས་ཀྱི་སྲིད་འཛིན་འོས་མི་སྟེ། ལས་ཐོག་སྲིད་འཛིན་ཇོ་བྷའི་ཏིན་དང། ཕྱོགས་འགལ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི Donald Trump གཉིས་ཀས་ཨ་མི་རི་ཀ་དང་ལྷོ་ཕྱོགས་སུ་མེག་སི་ཁོ་བར་གྱི་ས་མཚམས་སུ་ཆེད་བསྐྱོད་གནང་གཏན་ཡིན་པ་འདི་ཡིས་གནད་དོན་དེར་གདེང་འཇོག་ག་འདྲ་ཞིག་བྱེད་པའི་རྟགས་མཚན་གསལ་པོར་མཐོང་གི་ཡོད་པ་རེད། དེ་ཡང་དེའི་ཉིན་སྐུ་ཞབས Biden གྱིས་ཨ་མི་རི་ཀའི Texas མངའ་སྡེའི་གྲོང་རྡལ Brownsville ལ་ཆེད་ཕེབས་གནང་སྟེ་དེར་ཁོང་གིས་ཨ་རིའི་ས་མཚམས་ལྟ་སྲུང་བ་རྣམས་དང་དེ་བཞིན་ཁྲིམས་ལུགས་ཀྱི་ལྟ་རྟོག་པ་དང་གཞན་ཡང་ས་གནས་ཀྱི་འགོ་ཁྲིད་ཁག་དང་ཐུག་འཕྲད་གྲོས་མོལ་གནང་རྒྱུ་ཡིན་འདུག་པ་དང་ཕྱོགས་མཚུངས་ཉིན་དེ་རང་ལ་སྐུ་ཞབས Trump གྱིས Texas མངའ་སྡེའི་ས་གནས Eagle Pass ཞེས་པ། ཕྱི་མི་ཧ་ཅང་མང་པོས་ཨ་མི་རི་ཀའི་ནང་ལ་འཛུལ་སའི་ས་ཐིག་དེར་ཆེད་ཕེབས་གནང་རྒྱུ་ཡིན་འདུག་ད་རེས་སྲིད་འཛིན་བྷའི་ཏིན་དང་སྲིད་འཛིན་ཟུར་པ་ཁྲམ་གཉིས་ཆེད་ཕེབས་གནང་ཡུལ་གྱི་ས་གནས་དེ་གཉིས་ཀྱི་བར་ལ་རྒྱང་ཐག་ཀི་ལོ་མི་ཀྲེར་ལྔ་བརྒྱའམ་མལ་ལེ་སུམ་བརྒྱ་བཅུ་གཅིག་ལས་མེད་པ་རེད། སྐུ་ཞབས་ཁྲམ་གྱིས་ཁོང་ནི་ཕྱི་མི་གཞིས་སྤོ་བས་ཨ་མི་རི་ཀའི་ནང་ལ་འཛུལ་རྒྱུར་བཀག་སྡོམ་ཤུགས་ཆེ་གནང་མཁན་དང་གནང་འདོད་ཡོད་མཁན་ཞིག་ཡིན་ཞེས་དང་ཁོང་གིས་ཨ་མི་རི་ཀའི་ས་མཚམས་སྲུང་སྐྱོབ་ལ་དོ་ཁུར་ཧ་ཅང་ཆེན་པོ་གནང་འཆར་ཡོད་པ་སོགས་ཀྱི་གཏམ་བཤད་གནང་བ་དང་དེ་བཞིན་ཁོང་གིས་ཉེ་ཆར་གཏམ་བཤད་གནང་བའི་ནང་ལ་ཡང་ཨ་མི་རི་ཀའི་ནང་ལ་འཛུལ་ཐབས་བྱེད་མཁན་གྱི་ཕྱི་མིའམ་ཡུལ་གྱར་བ་ཚོ་ནི་ང་ཚོའི་གཟུགས་ཁྲག་ལ་དུག་སྦྱོར་གྱི་ཡོད་རེད་དེ་ཚོ་ནི་སྨྱོན་པ་དང་ཁྲིམས་འགལ་བ་དུག་རྫས་ནག་འཚོང་པ་སོགས་རེད་ཅེས་གསུངས་ཏེ་སྐྱོན་བརྗོད་ཤུགས་ཆེ་གནང་བ་དང་ཆབས་ཅིག། ཕྱི་མི་གཞིས་སྤོ་བའི་ཐོག་ལ་བཀག་སྡོམ་མ་ཐུབ་པར་ས་མཚམས་ཀྱི་བདེ་འཇགས་ལ་གནོད་སྐྱོན་དོ་ཕོག་ཤུགས་ཆེ་བཏང་དང་གཏོང་བཞིན་པ་འདི་ནི་ལས་ཐོག་སྲིད་འཛིན་བྷའི་ཏིན་གྱི་བྱས་ཉེས་ཡིན་ཞེས་ཐེར་འདོན་གནང་སྟེ་ཁོང་སྐུ་ཉིད་ལ་སྲིད་འཛིན་དུ་འོས་འདེམས་བྱེད་གལ་ཡིན་པའི་སྐུལ་འདེད་གནང་གི་ཡོད་པ་རེད། དེ་དང་ཕྱོགས་མཚུངས་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་སྐུ་ཞབས Trump ལ་སྲིད་འཛིན་གྱི་རྒྱལ་ཁ་ཐོབ་པའི་རྗེས། ཁོང་གིས་མེག་སི་ཀོ་ཡུལ་གྱི་འགྲོ་གྲོན་གཏོང་རྒྱུ་ཡིན་སྐད་གསུངས་ཏེ་ལྷོ་ཕྱོགས་ས་མཚམས་ཀྱི་ཐོག་ལ་རྩིག་གྱང་ཁག་ཅིག་ཀྱང་གསར་རྒྱག་བྱེད་དུ་བཅུག་ཡོད་པ་དང། ཡང་སྐབས་གཅིག་ལ་ཡུལ་གྱར་བའི་ཁྲོད་དུ་ཕ་མ་དང་བུ་ཕྲུག་ཁ་བྲལ་བཏང་བ་སོགས་བྱུང་ཡོད་པ་རེད། དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུའི་ལོར་སྐུ་ཞབས Biden ལ་སྲིད་འཛིན་གྱི་འོས་ཤོག་ཐོབ་པའི་རྗེས་ཁོང་གིས་ཕྱི་མི་གཞིས་སྤོ་བའི་ཐོག་ལ་མི་སྤྱོད་དང་མཐུན་པའི་སྲིད་ཇུས་ཤིག་ལག་བསྟར་གནང་རྒྱུ་གནང་ཡོད་པ་རེད། ཡིན་ན་ཡང་ད་ཆ་གཟའ་འཁོར་རེ་རེའི་ནང་ལ་ལྷོ་ཕྱོགས་ས་མཚམས་ཁག་ནས་ཡུལ་གྱར་བ་སྟོང་ཚོ་མང་པོས་ཨ་མི་རི་ཀའི་ནང་ལ་ཁྲིམས་འགལ་གྱི་འཛུལ་ཐབས་བྱས་དང་བྱེད་བཞིན་པར་བརྟེན་སྐུ་ཞབས་བྷའི་ཏིན་གྱིས་དེ་དག་གི་ཐོག་ལ་སྟངས་འཛིན་དོ་དམ་བྱ་བའི་སྲིད་ཇུས་ཤིག་ལག་བསྟར་མ་བྱེད་ཀ་མེད་ཐུག་གི་ཡོད་རེད། ཡང་བྷའི་ཏིན་གྱི་གསུང་དོན་ལ་ཉེ་ཆར་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ནང་ལ་སྲིད་དོན་ཚོགས་པ་གཉིས་ཀའི་འཐུས་མི་རྣམ་པས་མང་མོས་ཀྱི་ཐོག་ནས་ཕྱི་མི་གཞིས་སྤོ་བའི་ཐོག་ལ་དམ་དྲག་རང་བཞིན་གྱི་སྒྲིག་ཁྲིམས་ཁག་ལག་བསྟར་བྱ་རྒྱུའི་གྲོས་འཆར་བཏོན་པ་དེར་ཁོང་ནས་རྒྱབ་སྐྱོར་གནང་རྒྱུ་གནང་ཡོད་པ་དང། ཕྱོགས་མཚུངས་གྲོས་ཚོགས་འོག་མའི་ནང་ལ་ཡང་སྤྱི་མཐུན་ཚོགས་པའི་འཐུས་མི་མང་པོ་ཞིག་གིས་ཐོག་མར་དེར་མོས་མཐུན་གནང་ཡོད་ཅེས་དང། ཡིན་ན་ཡང་དེའི་རྗེས་སུ་སྐུ་ཞབས Trump གྱིས་ཁྲིམས་འཆར་དེར་དགག་པ་བསྐྱོན་པའི་ཆ་ནས་འཐུས་མི་གྲངས་མང་དུ་གྱུར་པའི་གྲོས་ཚོགས་འོག་མའི་ནང་ལ་ཕྱི་མི་གཞིས་སྤོ་བའི་ཐོག་གི་ཁྲིམས་འཆར་གསར་པ་དེའི་ཐོག་གོ་བསྡུར་གནང་རྒྱུར་མོས་མཐུན་བྱུང་མེད་པ་རེད་ཅེས་གསུངས་འདུག་ད་ཆ་སྲིད་འཛིན་བྷའི་ཏིན་གྱིས་ཕྱི་མི་གཞིས་སྤོ་བའི་ཐོག་ལ་ཚོད་འཛིན་དང་འབྲེལ་ས་མཚམས་ཀྱི་བདེ་འཇགས་སྲུང་སྐྱོབ་ཐོག་སྲིད་འཛིན་གྱི་དབང་ཆ་བེད་སྤྱད་པའི་སྒོ་ནས་བཀོད་ཁྱབ་ཞིག་གཏོང་འཆར་ཡོད་འདུག་ཡིན་ན་ཡང་དེ་ནི་གྲོས་ཚོགས་ནས་གཏན་འབེབས་གནང་པའི་ཁྲིམས་གཞི་ཞིག་མིན་པར་བརྟེན་དེར་ཕྱི་མི་གཞིས་སྤོ་བར་རྒྱབ་སྐྱོར་བྱེད་མཁན་ཚོགས་སྡེ་ཁག་གིས་ཁྲིམས་ཐོག་ནས་ཁ་མཆུ་རྒྱག་ངེས་ཆགས་ཡོད་འདུག་གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།
ད་ལྟ་གསན་བཞིན་པའི་ལས་རིམ་འདི་ཨ་མི་རི་ཀའི་རྒྱལ་ས Washington ནས Voice of America རྒྱང་སྲིང་རླུང་འཕྲིན་ཁང་ནས་སྙན་སྒྲོན་ཞུ་གི་ཡོད། གྷ་ཛ་ལུང་གཞུང་ནང་གི་དམག་འཁྲུག་ལ་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་སྦའི་ཏན་མཆོག་གི་ལངས་ཕྱོགས་སྲིད་ཇུས་འཛིན་སྟངས་ཁག་ལ་བརྟེན་ནས་མ་འོངས་པར་ཁོང་ལ་སྲིད་འཛིན་འོས་བསྡུར་འགོག་རྐྱེན་འཕྲད་སྲིད་པའི་སྐོར་གྱི་གནས་ཚུལ་འདི་འཕྲིན་ལས་ཆོས་སྒྲོན་ལགས་ནས་སྙན་སྒྲོན་ཞུ་གནང་གི་རེད།

ཨ་རིའི་ལས་ཐོག་སྲིད་འཛིན་སྦའི་ཏན་གྱི་གནང་སྟངས་ཀྱི་ཐད་ནས་སྲིད་འཛིན་སྦའི་ཏན་ལ་ཁོང་རང་གི་མང་གཙོ་ཚོགས་པའམ Democrat ཚོགས་པའི་ནང་ལོགས་ནས་ཁོང་ཁྲོ་མུ་མཐུད་སྟངས་ཤིག་ནི་སྲིད་འཛིན་སྦའི་ཏན་ལ་ཕྱི་ཟླ་བཅུ་གཅིག་གི་འོས་བསྡུ་དེ་ཡང་བསྐྱར་ཐོབ་པའི་ལས་འགུལ་སྤེལ་མཁན་གྱི་ཁོང་གི་ལས་བྱེད་དང་ལས་ཁུངས་ཀྱི་བསམ་ཡུལ་ལས་འདས་པ་ཞིག་ཆགས་ཡོད་པ་གསར་ཁང Reuters གིས་གནས་ཚུལ་ཞིག་སྤེལ་འདུག། གསར་ཁང་དེས་སྲིད་འཛིན་བཱའི་ཏིན་གྱི་འོས་བསྡུའི་ལས་འགུལ་གྱི་ལས་བྱེད་མཐོ་རིམ་བཅུ་ཕྲག་དང་འོས་བསྡུའི་ལས་བྱེད་དཀྱུས་མ་དང་འོས་ཤོག་འཕེན་མཁན་མི་མང་དང་སྲིད་དོན་གྱི་ལས་འགུལ་བ་སོགས་ཁྱོན་ལྔ་བཅུ་ལྷག་ལ་དྲི་རྩད་བྱེད་དུས། ཕཱ་ལེ་སི་ཐན་མི་རིགས་གཞིས་ཆགས་སའི་ས་ཆའི་མིང་ལ་གྷ་ཛཱ་ཟེར་བ་རུ་ཨི་སི་རེལ་གྱིས་དྲག་པོའི་དམག་བརྒྱབ་བཞིན་པ་དེ་ལ་ཨ་རིའི་སྲིད་འཛིན་བཱའི་ཏིན་གྱི་གནང་སྟངས་ཀྱི་ཐད་ལ་སྲིད་འཛིན་བཱའི་ཏིན་ཨ་རིའི་སྲིད་འཛིན་ལ་དང་པོ་འཁོད་པར་འོས་ཤོག་འཕང་མཁན་ཁག་ཅིག་ཁོང་ཁྲོ་ཟ་ཡོད་པ་ཞིག་ག་ལེར་ཞི་བ་དང་ཡལ་བ། སྲིད་འཛིན་བཱ་ཏིན་གྱི་ལས་བྱེད་ཀྱིས་དགོངས་ཡོད་ན་ཡང་ཁོང་ཁྲོ་དེ་མུ་མཐུད་ནས་ཁོང་ཁྲོ་དེས་སྲིད་འཛིན་བཱ་ཏིན་ལ་ད་ལོའི་ཕྱི་ཟླ་བཅུ་གཅིག་གི་འོས་བསྡུ་ཐོབ་པར་མཁོ་བའི་རྒྱབ་སྐྱོར་ཕུལ་མཁན་ཉུང་དུ་གཏོང་ཉེན་གྱི་ཉེན་ཁ་ཞིག་འཕྲད་ཡོད་པ་དང་དེ་ལྟར་གྱི་ཉེན་ཁ་ཞིག་འཕྲད་པར་སྲིད་འཛིན་བཱ་ཏིན་གྱི་འོས་བསྡུའི་ལས་འགུལ་གྱི་ལས་ཁུངས་ཀྱིས་ངོས་བླངས་ཡོད་པ་དང་ཡིན་ན་ཡང་སྲིད་འཛིན་བཱ་ཏིན་བསྐྱར་དུ་ད་ལོའི་ཕྱི་ཟླ་བཅུ་གཅིག་གི་འོས་བསྡུ་དེའི་ཐོག་ནས་ཨ་རིའི་སྲིད་འཛིན་ལ་འདེམས་བསྐོ་ཡོང་བའི་ལས་འགུལ་སྤེལ་རྒྱུར་གནས་པའི་དཔལ་འབྱོར་འདུ་འགོད་ཉེ་དུས་གནང་བ་ཞིག་གི་སྐབས་སུ།

མང་གཙོ་ཚོགས་པའི་ཁ་གཏད་ཚོགས་པ Republican ནམ་སྤྱི་མཐུན་ཚོགས་པ་ཕྱི་ཟླ་བཅུ་གཅིག་གི་འོས་བསྡུའི་ནང་ལ་ཕམ་ཉེས་བཏང་ཐུབ་པའི་ལས་འགུལ་སྤེལ་རྒྱུར་མང་གཙོ་ཚོགས་པ་ལ་འགྲོ་སོང་བཏང་ཡག་ལ་ཁོང་ཚོའི་ཕྱག་ཏུ་དངུལ་རྗེན་པ་རང་ཨ་སྒོར་ས་ཡ་བརྒྱ་དང་སུམ་ཅུ་ཙམ་ཡོད་པ་གཟའ་འཁོར་སྔ་མར་གསུངས་ཡོད་པ་རེད་དོ། ཡིན་ནའི་སྲིད་འཛིན Biden གྱི་འོས་བསྡུའི་ལས་འགུལ་གྱི་ལས་ཁུངས་ཀྱི་ཟུང་འབྲེལ་ཚོགས་གཙོ Mitch Landrieu ཞུ་བས། Reuters ལ་གསུངས་ཡོད་ཟེར་ལ་སྲིད་འཛིན་བྷའི་ཏིན་གྱིས་ཨིས་རལ་དང་ཧ་མཱས་ཀྱི་དམག་འཐབ་ཐད་ལ་གནང་སྟངས་ལ་སྲིད་འཛིན་བྷའི་ཏིན་གྱི་ཚོགས་པའི་ནང་ཁོང་ནས་རླུང་མུ་མཐུད་སྟངས་དེས་འོ་བརྒྱལ་བཟོས་ཡོད་པ་དང་ཡིན་ན་ཡང་ད་ལོའི་ཕྱི་ཟླ་བཅུ་གཅིག་གི་འོས་བསྡུ་དེའི་གོང་ལ་རླུང་བྱེད་མཁན་ཚོའི་བློ་གཡེང་དང་བློ་འཚབ་མེད་པ་བཟོ་རྒྱུར་དུས་ཚོད་ཡོད་པས་འོས་ཤོག་འཕེན་མཁན་དེ་ཚོའི་བློ་གཡེང་དང་རླུང་དེ་ཚོ་མེད་པ་བཟོ་རྒྱུར་སྲིད་འཛིན་བྷའི་ཏིན་གྱི་འོས་བསྡུའི་ལས་འགུལ་གྱིས་ལས་འགུལ་ཤུགས་ཆེན་པོ་རིང་མིན་སྤེལ་རྒྱུ་དང་ལྷག་པར་དུ་ལོ་གཞོན་པ་ཚོ་ལ་འབྲེལ་བ་ཤུགས་ཆེན་པོ་སྤེལ་རྒྱུ་ཞིག་གསུངས་ཡོད་པ་རེད་དོ། ཨིས་རལ་གྱིས་ཕཱ་ལེ་སི་ཐན་གྱི་སྲིད་དང་དྲག་པོའི་ཚོགས་པ་ཧ་མ་སི་ཟེར་བ་དེ་རྩ་མེད་གཏང་རྒྱུ་ཡིན་ཟེར་ནས་ཕཱ་ལེ་སི་ཐན་གྱི་མི་རིགས་གཞིས་ཆགས་སའི་ལུང་པ་གྷ་ཛ་ལ་དམག་བརྒྱབ་ནས་ཕཱ་ལེ་སི་ཐན་གྱི་ཞི་བའི་མི་དམངས་ལ་ཤི་རྨས་རྒྱ་ཆེ་དང་གཏོར་བཤིག་རྒྱ་ཆེ་བཏང་དང་གཏོང་བཞིན་པའི་དམག་འཐབ་དེར་ཕྱི་ཟླ་གཉིས་པའི་ཟླ་དཀྱིལ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལས་འཛིན་ལྷན་ཚོགས་སུ་སྲིད་འཛིན་བཱ་ཏིན་གྱིས་དབུ་ཁྲིད་པའི་ཨ་རིའི་གཞུང་གིས་འཕྲལ་སེལ་རིང་གི་མེ་འཕེན་མཚམས་འཇོག་བྱ་བའི་གྲོས་འཆར་འབུལ་ལམ་གནང་ཡོད་པ་དང་ཡིན་ནའི་དམག་འཐབ་དེ་ལ་གཏན་གྱི་མེ་འཕེན་མཚམས་འཇོག་བྱ་བའི་རྒྱལ་ཚོགས་ཀྱི་གྲོས་ཆོད་རིགས་ཨ་རིའི་དགག་བྱའི་དབང་ཚད་བེད་སྤྱོད་བཏང་ནས་བཀག་ཡོད་པ་དང། ཨི་སི་རེལ་དང་ཧ་མཱས་ཀྱི་དམག་འཐབ་འདིའི་སྐབས་སུ་ཨ་རིའི་མཐུན་ཕྱོགས་རྒྱལ་ཁབ་ཨི་སི་རེལ་ལ་སྲིད་འཛིན་བཱ་ཏིན་གྱིས་དབུ་ཁྲིད་པའི་ཨ་རིའི་གཞུང་གིས་རྒྱབ་སྐྱོར་གནང་པ་དེའི་ཐད་ལ། སྲིད་འཛིན་བཱ་ཏིན་གྱི་ཚོགས་པ Democrats སམ་མང་གཙོ་ཚོགས་པའི་ནང་ཁོང་མི་དུམ་བུར་ཐེབས་པ་ཞིག་བྱུང་ནས་ཨི་སི་རེལ་གྱི་མི་རིགས་ཇིའུ་ཡ་ཧུ་དཱིའི་མི་རྒྱུད་ཨ་རི་བའི་གྲས་ནས་མང་གཙོ་ཚོགས་པ་ལ་རྒྱབ་སྐྱོར་བྱེད་མཁན་མང་པོ་ཞིག་གིས་སྲིད་འཛིན་བཱ་ཏིན་གྱི་གནང་སྟངས་ལ་རྒྱབ་སྐྱོར་སྤེལ་བ་དང། ཡིན་ནའི་མང་གཙོ་ཚོགས་པའི་ཕྱོགས་གཏོགས་མིའི་ནང་ནས་གཞོན་པ་དང་མི་རིགས་ནག་པོ་སོགས་པ་མི་དཀར་པོ་མེན་པའི་གྲས་ཀྱི་མི་མང་པོ་དང་གཞན་ཁག་གཅིག་གིས་གྷ་ཛའི་ས་ཐོག་ལ་ཨིས་རེལ་གྱི་བཙན་རྒོལ་གྱིས་ཕཱ་ལེ་སི་ཐན་གྱི་མི་མང་ཕོན་ཆེ་ལ་འཆི་རྨས་དང་གཏོར་བཤིག་དང་སྡུག་བསྔལ་རྒྱ་ཆེ་བཟོ་སྟངས་སེམས་ཀྱིས་མ་བཟོད་པར་སྲིད་འཛིན་བཱ་ཏིན་གྱི་གནང་སྟངས་ལ་དགག་བྱ་བྱས་པ་བྱུང་གི་ཡོད་པ་རེད་དོ། ཕྱི་ལོ་ཉིས་སྟོང་ཉི་ཤུར་སྲིད་འཛིན་བཱའི་ཏིན་ཨ་རིའི་སྲིད་འཛིན་ལ་འོས་འདེམས་ཐོག་མར་བྱུང་དུས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ནས་ཉིས་སྟོང་གཉིས་ཀྱི་བར་ལ་སྐྱེས་པའི་མི་རབས་གཞོན་པའི་སྡེ་ཚན་ཨིན་སྐད་དུ Generation Z ཟེར་བ་དང་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ནས་དགུ་བཅུ་གོ་དྲུག་གི་བར་ལ་སྐྱེས་པའི་མི་རབས་གཞོན་པའི་སྡེ་ཚན་ཨིན་སྐད་དུ་མིང་ལ Millennial འབོད་པའི་མི་རབས་གཞོན་པའི་སྡེ་ཚན་དེ་གཉིས་ཀྱི་ཕོན་ཆེན་པོ་ཞིག་གིས་སྲིད་འཛིན་བཱའི་ཏིན་ལ་རང་རང་གི་འོས་ཤོག་འཕངས་ཡོད་པ་དང་སྙན་ཐོ་དེར་གཞིགས་ན་མི་རབས་གཞོན་པའི་སྡེ་ཚན་དེ་གཉིས་ཀྱིས། Trump ལས Biden ལ་རྒྱབ་སྐྱོར་ཆེ་བ་ཞུས་ཡོད་པའི་གནས་ཚུལ་ཡོད་པ་དང་ཡིན་ནའི། Israel གྱིས་དམག་བརྒྱབ་ནས་གྷ་ཛའི་ས་ཐོག་ལ Palestine མི་རིགས་ལ་ཤི་རྨས་དང་གཏོར་བཤིག་དང་སྡུག་བསྔལ་ཆེན་པོ་ད་དུང་མུ་མཐུད་བཞིན་པ། དེར་བལྟས་ནས་སྲིད་འཛིན Biden ལ་ད་ཆ་དད་པ་ཡིག་ཆེས་བརླག་པའི་གདངས་གཏང་མཁན་བྱུང་བཞིན་པ་དང་ཡང་ཕྱི་ལོ་ཉིས་སྟོང་ཉི་ཤུར་སྲིད་འཛིན Biden ཨ་རིའི་སྲིད་འཛིན་ལ་འདེམས་བསྐོ་ཡོང་བའི་འོས་ཤོག་ཕོན་ཆེ་འཕངས་མཁན་གྱི་ཨ་རིའི་རྒྱལ་འབངས་ནང་ནས་མི་རིགས་ནག་པོ་དང།

ཨ་རི་མངའ་སྡེ་མེ་ཤི་ཀན་དུ་བྷའི་ཏིན་གྱི་ཚོགས་པའི་འོས་བསྡུའི་ཇུས་སྒྲིག་མཁན་ཨ་བྷཱས་ཨ་ལ་ཝེ་ལྟ་བུས་གསུངས་པར། སྲིད་འཛིན་བྷའི་ཏིན་གྱི་སྐུ་བཅར་མི་ཚོས་ཁོང་ཚོའི་འོས་བསྡུའི་ལས་འགུལ་གྱི་ལས་བྱེད་ཚོ་ལ་སློབ་གསོ་ཏོག་ཙམ་རྒྱབ་བྱས་ཐབས་ལམ་མ་འདྲ་ཞིག་མ་གཉེར་བ་ཡིན་ན། དེས་མེ་ཤི་ཀན་ནང་ནས་ཁོང་ལ་འོས་ཤོག་འཕེན་མཁན་ལྟེ་བ་ཚོ་ཤོར་ནས་ཨ་རིའི་སྲིད་འཛིན་རྗེས་མ་ལ་ཁྲམ་འཁོད་པ་ཞིག་ཆགས་རྒྱུའི་སློབ་གསོ་བཏང་པ་ཞིག་ང་ལ་དགོས་ཀྱི་འདུག་གསུངས། ཡང་མངའ་སྡེ་ཁཱན་ཐ་ཀི་ནས་སྲིད་འཛིན་བྷའི་ཏན་ལ་མི་རིགས་ནག་པོའི་འོས་ཤོག་ཐོབ་པའི་ལས་འགུལ་གོ་སྒྲིག་བྱེད་མཁན་གྱི་སི་ལིན་མུ་ཐེ་མར་རེ་ལྟ་བུས་གསུངས་པ་ཞིག་ལ། སྲིད་འཛིན་བྷའི་ཏན་ཕྱི་ལོ་ཉིས་སྟོང་ཉི་ཤུར་ཨ་རིའི་སྲིད་འཛིན་ལ་འཁོད་པའི་འོས་ཤོག་འཕངས་མཁན་ཚོ་ཁོང་གི་བེད་ཡ་མེད་རེད་བཞག་ཁོང་གིས་ཕཱ་ལེ་སི་ཐན་གྱི་མི་རིགས་ཀྱི་དཀའ་ངལ་བསམ་ཤེས་མ་ཐུབ་ན་ཨ་རིའི་ནང་གི་མི་རིགས་ནག་པོའི་དཀའ་ངལ་ནམ་ཡང་རྟོགས་ཐུབ་ཀྱི་མ་རེད་སོགས་གསུངས་བཞག། ཨ་རིའི་རྒྱལ་འབངས་མི་རིགས་ནག་པོ་ཁ་ཤས་ཀྱིས་ཕཱ་ལེ་སི་ཐན་གྱི་མི་རིགས་ཀྱིས་སྡུག་པོ་མྱོང་བཞིན་པ་ཚོ་ནི་མི་རིགས་ནག་པོས་མྱོང་པའི་སྡུག་པོ་དང་འདྲ་པོ་ཚོར་ནས་ཕཱ་ལེ་སི་ཐན་ལ་གདུང་ཤུགས་མཉམ་སྐྱེད་དང་རྒྱབ་སྐྱོར་གནང་གི་ཡོད་པ་རེད་འདུག་དེ་ལྟར་སྲིད་འཛིན་སྦཱི་ཏན་ལ་རྒྱབ་སྐྱོར་ཞུ་མཁན་ཚོར་བློ་འཚབ་དང་བློ་གཡེང་ཡོད་པ་ཚོ་སྣང་མེད་བཏང་བ་ཡིན་ན། སྲིད་འཛིན་སྦཱི་ཏན་བསྐྱར་དུ་ཨ་རིའི་སྲིད་འཛིན་ལ་འོས་འདེམས་ཡོང་བ་གནང་དོན་དེ་ནོར་འཁྲུལ་ཆགས་ཉེན་དང་ཕྱི་ལོ་ཉིས་སྟོང་དང་ཉིས་སྟོང་བཅུ་དྲུག་གི་ལོ་ལ་སྲིད་འཛིན་བྷ་ཏིན་གྱི་མང་གཙོ་ཚོགས་པའི་ཨ་རིའི་སྲིད་འཛིན་གྱི་འོས་མི་ཨལ་གྷོར་དང་ཧིལ་རི་ཁིན་ཏིན་གཉིས་པོས་རང་གི་རྒྱབ་སྐྱོར་བ་དང་རང་གི་ཚོགས་པའི་ནང་ནས་རང་ལ་ཡིད་མ་ཚིམ་པ་བྱུང་བའི་བརྡ་རྟགས་ཡ་མེད་བཏང་པའི་མཇུག་ལ་རང་ཉིད་ལ་ཕམ་ཉེས་བྱུང་ཡོད་པས་ད་ལྟའི་བརྡ་རྟགས་དེ་ཚོ་ཡ་མེད་བཏང་ན། སྲིད་འཛིན་བྷ་ཏིན་གྱི་འོས་བསྡུའི་ལས་འགུལ་ལ་ཉེན་ཁ་ཅན་ཡིན་པ་ཨ་རབ་མི་རྒྱུད་ཀྱི་ཨ་རིའི་བསྟི་གནས་ཤིག་བཙུགས་མཁན་དང་ཡུན་རིང་པོ་ནས་མང་གཙོ་ཚོགས་པ་ལ་རྒྱབ་སྐྱོར་སྤེལ་མཁན་ཇེམ་སི་ཛོ་བྷི་ཞུ་བས་གསུངས་ཡོད་པ་རེད་འདུག། གོང་ཞུས་ཀྱི་གནས་ཚུལ་ནི Reuters གསར་ཁང་གི་གནས་ཚུལ་ནས་ཕྱོགས་བསྡུས་ཞུས་པ་ཞིག་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨ་མི་རི་ཀའི་ནང་གི་སློབ་གྲྭ་ཁག་གི་དགེ་རྒན་ཚོས་སློབ་ཁྲིད་བྱེད་བཞིན་པའི་སྐབས་སུ་སློབ་ཕྲུག་ཚོས་ཁ་པར་བེད་སྤྱོད་ཤུགས་ཆེ་བྱེད་བཞིན་པའི་སྡུག་སྐད། བརྒྱབ་བཞིན་ཡོད་པ་དང་དེ་བཞིན་དུ། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་གྱིས་རིང་མིན་གཟའ་འཁོར་རྗེས་མའི་རེས་གཟའ་ཟླ་བ་ནང་ཚུད་དུ་གྷ་ཛ་ས་ཁུལ་ནང་མེ་འཕེན་མཚམས་འཇོག་དང་དེ་བཞིན་ཧ་མ་སི་ཀྱིས་བཙན་ཉར་བྱས་པའི་མི་རྣམས་གློད་གྲོལ་ཡོང་རྒྱུའི་ཐུགས་རེ་གནང་གི་ཡོད་པའི་གནས་ཚུལ་ཞིག་ཀུན་བཟང་སྒྲོལ་མ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་ཏན་གྱིས་དཀྱིལ་ཤར་ཡུལ་གྲུའི་པེ་ལེ་སི་ཐན་པ་རྣམས་གནས་སྡོད་བྱ་ཡུལ་གྷ་ཛ་ས་ཁུལ་དུ་ཨི་སི་རལ་དང་ཧ་མ་སི་དབར་རྒྱག་བཞིན་པའི་དམག་འཁྲུག་གནས་སྐབས་མཚམས་འཇོག་དང་དེ་བཞིན་ཧ་མ་སིའི་བཙན་ཁྲིད་བཀག་ཉར་འོག་ཡོད་པའི་མི་རྣམས་གློད་བཀྲོལ་ཡོང་རྒྱུ་བཅས་ཀྱི་ཐོག་གྲོས་མཐུན་ཞིག་རིང་མིན་གཟའ་འཁོར་རྗེས་མའི་རེས་གཟའ་ཟླ་བའི་ནང་ཚུད་དུ་ཡོང་བའི་ཐུགས་རེ་གནང་གི་ཡོད་ཅེས་གསུངས་ཡོད་པ་རེད། དེ་ཡང་སྲིད་འཛིན་ཇོ་པཱ་ཏིན་ལ། གྷ་རྫ་ཁུལ་དུ་མེ་འཕེན་མཚམས་འཇོག་ག་དུས་འགོ་འཛུགས་བྱེད་ཀྱི་རེད་དམ་ཅེས་བཀའ་འདྲི་ཞུས་པའི་སྐབས། སྲིད་འཛིན་མཆོག་གིས། ངའི་རེ་བ་ལ་གཟའ་འཁོར་འདིའི་གཟའ་མཇུག་གམ་ཡང་ན་གཟའ་འཁོར་འདི་རྫོགས་མཚམས་ལ་ཡོང་གི་རེད་བསམ་གྱི་འདུག་ཅེས་བཀའ་ལན་གནང་བ་མ་ཟད། ཁོང་གིས་ངའི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་ཀྱི་ཐབས་ཇུས་འདྲི་ཡུལ་གྱིས་གོང་ཞུས་གནད་དོན་ཐོག་གྲོས་མཐུན་ཞིག་འཇོག་ལ་ཉེ་བར་ཡོད་པའི་འགྲེལ་བརྗོད་བྱས་བྱུང་ཞེས་དང། ད་དུང་ཁོང་གིས་མུ་མཐུད་ནས་ངའི་རེ་བ་ལ་གཟའ་འཁོར་རྗེས་མའི་རེས་གཟའ་ཟླ་བ་ནང་ཚུད་དུ་མེ་འཕེན་མཚམས་འཇོག་ཡོང་གི་རེད་ཅེས་གསུངས་ཡོད་པ་རེད། སྲིད་འཛིན་ཇོ་པཱ་ཏིན་གྱིས་གོང་ཞུས་བཀའ་མོལ་དེ་བཞིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ་ཨ་རིའི་ཨེན་བྷི་སི་བརྙན་འཕྲིན་ལས་ཁང་གི་གསར་འགོད་པ་སེད་མེ་ཡར་སི་ཀྱིས། དགོང་དྲོའི་བཅར་འདྲིའི་ལས་རིམ་ཞིག་གི་ཐོག་གསུངས་ཡོད་པ་རེད། ཨིས་ར་ཨེལ་དང་ཧ་མ་སི་དབར་དུས་ཡུན་བདུན་ཕྲག་འགའ་ཤས་ཤིག་རིང་མེ་འཕེན་མཚམས་འཇོག་དང་དེ་བཞིན་དྲག་སྤྱོད་པ་ཚོས་གྷ་རྫ་ནང་མི་བཙན་ཉར་བྱས་པ་རྣམས་གློད་བཀྲོལ་དང། དེའི་ཚབ་ལ་ཨིས་ར་ཨེལ་གྱིས་པེ་ལི་སི་ཐན་གྱི་བཙོན་པ་བརྒྱ་ཕྲག་འགའ་ཤས་གློད་བཀྲོལ་གཏོང་རྒྱུ་བཅས་ཀྱི་ཐད་གྲོས་མོལ་འགྲོ་བཞིན་ཡོད་ཅིང། གོང་ཞུས་གྲོས་མོལ་བྱེད་བཞིན་པའི་གྲོས་འཆར་ཁག་གི་ཁོངས་སུ་གྷ་རྫ་ས་ཁུལ་དུ་འ་ཆད་འུ་ཐུག་གི་གནས་སུ་ལྷུང་བའི་མི་རྣམས་ལ་ཉིན་ལྟར་དགོས་མཁོའི་རོགས་རམ་སྐྱེལ་འདྲེན་བྱ་རྒྱུ། དོས་སྐྱེལ་རླངས་འཁོར་བརྒྱ་ཕྲག་འགའ་ཤས་འགྲུལ་བཞུད་བྱས་ཆོག་པ་བཟོ་རྒྱུ་བཅས་ཀྱི་ཆེད་དུ། གྷ་ཛ་ཁུལ་དུ་དུས་ཡུན་བདུན་ཕྲག་དྲུག་ཙམ་ཞིག་རིང་མེ་འཕེན་མཚམས་འཇོག་ཡོང་རྒྱུའི་གྲོས་འཆར་བཏོན་ཡོད་པ་རེད། རིང་མིན་སྤྱི་ཟླ་གསུམ་པའི་ཚེས་བཅུའི་གཡས་གཡོན་དུ་ཁ་ཆེའི་ཆོས་ཕྱོགས་ཀྱི་དུས་ཆེན་རཱ་མ་དཱན་འགོ་འཛུགས་བྱེད་འཆར་ཡོད་པ་ལྟར། དེའི་སྔོན་དུ་དམག་འཐབ་མཚམས་འཇོག་གི་གྲོས་མཐུན་ཞིག་འཇོག་ཐུབ་པ་བྱེད་དགོས་ཡོད་ཅིང། གང་ལ་ཟེར་ན་ཁ་ཆེའི་ཆོས་ཕྱོགས་ཀྱི་དུས་ཆེན་རཱ་མ་ཏཱན་ནམ་འཁེལ་སྐབས། ཨིསི་རཱཨེལ་དང་པཱེ་ལི་སི་ཐན་གྱི་མི་རིགས་དབར་འཁོན་འཛིན་ཇེ་ཆེར་འགྲོ་གི་ཡོད་པ་རེད། དེའི་བར་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོའི་ཁྲིམས་ཁང་གིས། གྷ་ཛ་ལུང་གཤོང་ནང་འ་ཆད་འུ་ཐུག་གི་གནས་སུ་ལྷུང་བའི་མི་རྣམས་ལ་ཛ་དྲག་གི་དགོས་མཁོའི་རོགས་རམ་མཁོ་སྤྲོད་བྱེད་དགོས་པའི་བཀོད་ཁྱབ་ལ་ཨིསི་རཱཨེལ་གྱིས་དང་ལེན་བྱས་མེད་པའི་འགྲེལ་བརྗོད་བྱས་འདུག་དེ་བཞིན་ལྷོ་ཨ་ཧྥི་རི་ཀས་རྒྱལ་སྤྱིའི་ཁྲིམས་ཁང་ལ་ཨིས་རལ་གྱིས་མི་རིགས་རྩ་མེད་བཟོ་ཐབས་ཀྱི་བྱ་སྤྱོད་ལག་བསྟར་བྱེད་ཀྱི་ཡོད་པའི་སྐྱོན་འཛུགས་ཀྱི་ཞུ་གཏུག་བྱས་ཡོད་པ་དང། དེ་དང་ཕྱོགས་མཚུངས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོའི་ཁྲིམས་ཁང་གིས་ཀྱང་ཨིས་རལ་གྱི་ངོས་ནས་པ་ལིས་ཐན་གྱི་མི་རྣམས་ཀྱི་ཚེ་སྲོག་ལ་ཉེན་ཁ་མི་ཡོང་སྔོན་འགོག་གི་ཐབས་ཤེས་གང་ཡོང་བྱེད་དགོས་པ་ཡིན་ཞེས་གསུངས་ཡོད་པ་རེད། ཨིས་རལ་གྱིས་རང་ལ་སྐྱོན་འཛུགས་བྱས་པ་ཁག་ལ་ངོས་ལེན་མ་བྱས་པར་མ་ཟད། ཨིས་རལ་གྱིས་ཧ་མཱས་ཐོག་འཐབ་རྒོལ་བྱ་རྒྱུ་དེ་ནི་ཨིས་རལ་གྱི་རྒྱལ་ཁབ་སྲུང་སྐྱོབ་བྱ་ཐབས་སུ་དམིགས་པ་ཞིག་ཡིན་པའི་འགྲེལ་བརྗོད་བྱེད་ཀྱི་ཡོད་འདུག་ཨིས་རལ་དང་ཧ་མ་སི་དབར་དམག་འཐབ་བྱས་ཏེ་ད་བར་ཟླ་བ་ལྔ་ཙམ་འགྲོ་ལ་ཉེ་བའི་སྐབས་འདིར་པེ་ལི་སི་ཐན་གྱི་མི་རིགས་ས་ཡ་གཅིག་དང་འབུམ་བཞི་ཙམ་ཞིག་ཨི་ཇིབ་ཀྱི་ས་མཚམས་ས་ཁུལ་གྱི་ཉེ་འགྲམ་དུ་ཆགས་པའི་གྷ་རྫ་ས་ཁུལ་གྱི་ལྷོ་ཕྱོགས་རཱ་ཧྥ་གྲོང་ཁྱེར་དུ་ཉེན་གཡོལ་བྱས་ནས་གནས་སྡོད་བྱ་ཡུལ་དུ་ཨིས་རལ་གྱིས་ས་ཐོག་ནས་དྲག་རྒོལ་བྱ་རྒྱུར་གྲ་སྒྲིག་བྱེད་བཞིན་ཡོད་པ་དང། རཱ་ཧྥ་ས་གནས་ཕྱོགས་སུ་ཉེན་གཡོལ་དུ་བསྐྱོད་པའི་པེ་ལིས་ཐང་བ་ཚོའི་གནས་སྟངས་ལ་རྒྱལ་སྤྱིའི་ཐོག་ནས་བློ་འཚབ་ཆེན་པོ་བྱས་པ་དང་འབྲེལ། ཨིས་ར་ཨེལ་གྱི་མཐུན་ཕྱོགས་མནའ་འབྲེལ་རྒྱལ་ཁབ་ཚོས་ཧ་མ་སི་ཐོག་ཨིས་ར་ཨེལ་གྱིས་དམག་འཐབ་བྱེད་པའི་སྐབས་པེ་ལིས་ཐང་གི་ཞི་བའི་ཡུལ་མི་ཚོའི་ཚེ་སྲོག་སྐྱོབ་ཐབས་བྱེད་དགོས་པ་ཡིན་ཞེས་ཉེན་བརྡ་བཏང་ཡོད་པ་རེད། དེ་བཞིན་འདི་ཚེས་ཉེར་དྲུག་རེས་གཟའ་ཟླ་བའི་ཉིན་པེ་ལིས་ཐང་གི་སྲིད་བློན་མོ་ཧ་མད་ཤ་ཏཱ་ཡི་ཡིས་སྲིད་བློན་གྱི་ལས་གནས་ནས་དགོངས་ཞུ་བྱ་རྒྱུའི་སྙན་ཞུ་ཕུལ་ཡོད་ཅིང། ཨ་མི་རི་ཀས་པེ་ལེ་སི་ཐན་གྱི་ནང་བསྒྱུར་བཅོས་ཤིག་གཏོང་དགོས་པའི་དགོས་འདུན་བཏོན་པ་ལྟར། པེ་ལེ་སི་ཐན་གྱི་སྲིད་འཛིན་མོ་ཧམ་མད་ཨ་བྷཱས་ཀྱིས་ཡུལ་དེའི་ནང་ཆེད་ལས་གཞུང་འཛིན་མི་སྣ་བསྐོ་འདེམས་བྱེད་འཆར་ཡོད་པ་དང། དེ་བཞིན་ཨ་མི་རི་ཀས་ད་ལྟའི་ཨིསི་རཱཨེལ་དང་ཧ་མཱ་སི་དབར་གྱི་དྲག་འཐབ་དེ་མཇུག་སྒྲིལ་བྱས་པའི་རྗེས། མ་འོངས་པར་པེ་ལེ་སི་ཐན་ཞེས་རྒྱལ་ཁབ་ཞིག་ཟུར་དུ་འཛུགས་རྒྱུའི་དགོས་འདུན་བཏོན་པ་དེར། ཨིས་རལ་གྱིས་ངོས་ལེན་བྱས་མེད་པ་རེད། ཡང་གནས་ཚུལ་ཐོན་པར་གཞིགས་ན། སྲིད་འཛིན་ཇོ་བྷེ་ཌེན་གྱིས་གཟའ་འཁོར་རྗེས་མའི་རེས་གཟའ་ཟླ་བ་ནང་ཚུད་དུ་གྷ་ཛ་ཁུལ་དུ་མེ་འཕེན་མཚམས་འཇོག་གི་གྲོས་མཐུན་ཞིག་འཇོག་ཐུབ་པའི་ཐུགས་རེ་གནང་གི་ཡོད་ཅེས་གསུངས་པ་དེ་ད་ལྟའི་ཆར་གསུང་ཡས་སྔ་དྲགས་པ་ཞིག་རེད་ཅེས་ཨིས་རལ་དང་ཧ་མ་སིའི་མཐོ་རིམ་འགོ་ཁྲིད་ཚོས་འགྲེལ་བརྗོད་བྱས་འདུག། གོང་ཞུས་གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ཀུན་བཟང་སྒྲོལ་མ་ཡིན།
འདི Voice of America རྒྱང་བསྲིངས་རླུང་འཕྲིན་ཁང་ཡིན། རེས་གཟའ་མིག་དམར་ཉིན་མོ་ཨུ་རུ་སུས་ཨ་མི་རི་ཀས་འགོ་ཁྲིད་པའི་བྱང་ཨེཊ་ལན་ཊིག་དམག་དོན་ཆིངས་ཡིག་སྒྲིག་འཛུགས་ཀྱི་དམག་མི་ཁག་ཡུཀ་རེན་ནང་བཏང་བ་ཡིན་ཚེ་ཨུ་རུ་སུ་དང། ནུབ་ཕྱོགས་བར་དམག་འཁྲུག་ཞིག་ཐུག་སྲིད་པའི་ཉེན་བརྡ་བཏང་ཡོད་པའི་སྐོར་གྱི་གནས་ཚུལ་འདི་རྡོ་རྗེ་ཐོགས་མེད་ལགས་ནས་སྙན་སྒྲོན་ཞུ་གནང་གི་རེད། ཨུ་རུ་སུ་གིས་ཡུཀ་རེན་ལ་བཙན་འཛུལ་གྱི་དམག་སྤར་བ་ནི་ཨུ་རུ་སུ་དང་ནུབ་རྒྱལ་ཁབ་ཚོའི་དབར་འབྲེལ་བ་དུམ་བུ་དང་གནས་སྟངས་ཛ་དྲག་ལ་གྱར་བ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་ཀྱུ་བྷ་ནང་ཨུ་རུ་སུ་སྤྱི་མཐུན་རྒྱལ་ཁབ་ཀྱིས་མེ་ཤུགས་འཕུར་མདའ་ཨ་མི་རི་ཀ་ལ་འཚེ་བ་བཙུགས་པ་ནི་གནས་སྟངས་ཛ་དྲག་ལ་གྱར་བ་ནས་བཟུང་གནས་སྟངས་ཇེ་སྡུག་འགྲོ་རྒྱུ་མེད་ནི་མིན་ཚུལ་མཚོན་ཡོད་རེད།

ཨུ་རུ་སུ་གྱི་སྲིད་འཛིན་ཝལ་དི་མིར་པུ་ཀྲིན་གྱིས་བྱང་བའི་ཨཊ་ལན་ཊིག་དམག་དོན་ཆིངས་དན་སྒྲིག་འཛུགས་དང་ཨུ་རུ་སུ་དབར་ཡུ་ཀེ་རེན་གྱི་གནད་དོན་གྱི་རྐྱེན་ཐད་ཀར་དམག་འཁྲུག་རྒྱུའི་ཉེན་ཁ་ཡོད་པ་ཉེན་བརྡ་ཐེངས་མ་ཁ་ཤས་བཏང་གནང་རེད། རེས་གཟའ་ཟླ་བ་ཉིན་ཧྥ་རན་སི་གྱི་སྲིད་འཛིན་ཨི་མུ་ནེལ་མཱ་ཀེ་རོན་གྱིས་ཡུ་རོབ་ཀྱི་རྒྱལ་ཁབ་ཚོས་ཀྱིས་ཡུ་ཀེ་རེན་ནང་གི་ཨུ་རུ་སུ་གྱི་བཙན་འཛུལ་གྱི་དམག་འཁྲུག་རྒྱག་བཞིན་ཡོད་པ་དེ་དང་ཡུ་ཀེ་རེན་གྱི་དམག་རོགས་གང་བརྒྱུད་ནས་གཏོང་རྒྱུ་ཡིན་གསུངས་རྗེས་ཡིན་ནའང་དེའི་སྐོར། ཡུ་རོབ་ཀྱི་རྒྱལ་ཁབ་ཚང་མ་དང་གྲོས་བཟོ་བ་ཐག་གཅོད་རྒྱུ་ཡིན་གསུངས་ཡོད་རེད། ཨུ་རུ་སུའི་གཞུང་གི་མགྲིན་ཚབ་བ་དི་མི་ཁྲི་པེ་སི་ཀོབ་ཀྱིས་ཧྥ་རན་སི་གི་སྲིད་འཛིན་མཱ་ཀརོན་གྱིས་ཡུ་ཀེ་རེན་ནང་ཡུ་རོབ་པ་གི་དམག་གཏོང་རྒྱུའི་སྐོར་གྱི་གཏམ་བཤད་གནང་བ་དེ་སྐོར་གསར་འགོད་པ་གི་སྐད་ཆ་དེ་རིགས་བྱང་ཨཊ་ལན་ཊིག་དམག་དོན་ཆིངས་དན་སྒྲིག་འཛུགས་ཀྱིས

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཡུ་ཀེ་རེན་གྱི་ཕར་རྒོལ་གྱི་དམག་རྒྱག་འགོ་བཙུགས་བ་དང་དང་པོ་ཡར་རྒྱས་ཀྱི་རྣམ་པ་ཐོན་ཡོད་རེད་དེ། དེ་བཞིན་ཨུ་རུ་སུ་གྱི་བཙན་བཟུང་བཟོས་ཡོད་ས་ས་ཆ་ཚོ་ནང་དང་དྲི་བ་སོགས་ཐབས་ཤེས་བཟུང་བ་ཚུར་བཟུང་ཐུབ་ཡོད་པ་མ་ཟད་གནོད་སྐྱོན་ཡང་བཟོ་ཐུབ་ཡོད་རེད། ཨ་མི་རི་ཀ་གཞུང་ལ་རྒྱལ་ནང་གི་ཆབ་སྲིད་དཀའ་ངལ་འཕྲད་པར་ཡུ་ཀེ་རེན་གྱི་དམག་འཁྲུག་ལ་རྒྱབ་སྐྱོར་བཟོ་རྒྱུའི་དཀའ་ངལ་ཡོད་བ་རེད་ཡོད་རེད།

ཇི་དགོས་ནའང་བཟོ་བ་ཨུ་རུ་སུ་ལ་རྒྱལ་ཁ་མི་རག་པ་བཟོ་དགོས་ཀྱི་རེད་གསུང་གི། ཕོ་བྲང་དཀར་པོ་གིས་རོའི་ཊར་གསར་ཁང་ལ་ཨ་མི་རི་ཀ་གཞུང་ལ་ཡུག་ཀེ་རེན་ནང་ཨ་མི་རི་ཀ་གི་དམག་གཏོང་རྒྱུ་འཆར་གཞི་མེད་བརྗོད་གི། ཨུ་རུ་སུ་གི་སྲིད་འཛིན་པུ་ཀྲིན་གི་ཨ་མི་རི་ཀ་དང་མནའ་འབྲེལ་རྒྱལ་ཁབ་ཚོ་གིས་ཨུ་རུ་སུ་མེད་པ་བཟོ་བ་ཨུ་རུ་སུ་གི་རང་བྱུང་ཐོན་སྐྱེད་ཚོ་འཕྲོག་བཅོམ་བཟོ་རྒྱུ་གི་འཆར་གཞི་ཡོད་བ་སྐྱོན་འཛུགས་བཟོ་བཞིན་ཡོད་རེད། ནུབ་རྒྱལ་ཁབ་ཁག་གི་པུ་ཀྲིན་སྲིད་དབང་སྒེར་གཅོད་པ་དང་མི་གསོད་ལག་དམར་བ་ཡིན་བ་དང་པུ་ཀྲིན་གིས་འགོ་ཁྲིད་པའི་གཞུང་འདི་ཕྱི་དགྲ་ཡིན་བ་ངོས་འཛིན་བཟོ་བཞིན་ཡོད་རེད། ཨ་མི་རི་ཀ་གཞུང་ལ་ཨུ་རུ་སུ་མེད་པ་བཟོ་རྒྱུ་དམིགས་ཡུལ་ཡོད་བ་པུ་ཀྲིན་གིས་བཤད་རྒྱུ་དེ་བདེན་པ་མ་རེད་ཟེར་ཨ་མི་རི་ཀ་གཞུང་གི་ཁས་ལེན་བཟོ་བཞིན་ཡོད་མ་རེད། ཡིན་ནའང་ཟླ་བ་ཨ་འདི་ནང་སྲིད་འཛིན་བྷེ་ཌེན་གིས་པུ་ཀྲིན་སྨྱོ་ནད་བྱུང་ཁྱི་གི་ཚབ་ཏུ་རེད་ཟེར་སྨྱོ་ནད་བྱུང་ཁྱི་ལྟ་བུ་དེ་ལ་ངོས་འཛིན་བཟོས་ཡོད་རེད། ཨ་མི་རི་ཀ་གཞུང་གི་ལས་བྱེད་མཁན་ཁ་ཤས་ཀྱིས་ཨུ་རུ་སུ་གི་མཁའ་དབྱིངས་ནང་རྡུལ་ཕྲན་མཚོན་ཆ་འཇོག་རྒྱུ་འཆར་གཞི་ཡོད་རེད་བརྗོད་གི། ཡུ་རོབ་ཀྱི་འགོ་ཁྲིད་ཉི་ཤུ་རྩ་ལྔ་གི་ཡུ་ཀེ་རེན་གྱི་གནད་དོན་སྐོར་ཉིན་གཉིས་ཀྱི་ཚོགས་འདུ་ཚར་བ་དང་འབྲེལ་མདོ་ཧྥ་རན་སི་གི་སྲིད་འཛིན་མཱ་ཀརོན་གྱིས་ཁོང་ལ་རྒྱལ་ནང་གི་དཀའ་ངལ་དང་དམག་འཁྲུག་གི་དཀའ་ངལ་ཡོད་པ་གསུངས་བ་དང་དུས་མཚུངས། ཡུ་རོབ་ཀྱི་བདེ་འཇགས་དང་གནས་སྟངས་སྲ་བརྟན་རེ་བ་ལ་ཨུ་རུ་སུ་ལ་ཕམ་ཉེས་གཏོང་མ་ཐུབ་ན་ཐབས་མེད་ཡིན་བ་རང་འཁྲིད་ཡོད་རེད་གསུངས།

ཚོགས་འདུ་ཐོག་དགོས་པ་བྱུང་ན་དམག་གཏོང་བ་ཡུ་ཀེ་རེན་ལ་རྒྱབ་སྐྱོར་དང་ཨུ་རུ་སུ་ལ་ཕམ་ཉེས་གཏོང་ཐུབ་དགོས་ཀྱི་རེད་ཟེར་ཧྥ་རན་སི་གི་སྲིད་འཛིན་གི་གསུང་བ་དང་ལྡན་པོ་ལ་ཨུ་རུ་སུ་གཞུང་གི་མགྲིན་ཚབ་བ་པེ་སི་ཀོབ་ཀྱིས་དམག་རོགས་གཏོང་བ་ཡིན་ན་ཨུ་རུ་སུ་དང་བྱང་བའི་ཨཊ་ལན་ཊིག་དམག་དོན་བར་དམག་འཁྲུག་རྒྱུ་ཡིན་བ་བཤད་མི་དགོས་བ་རེད་ཟེར་དེ་དམག་འཁྲུག་བ་ཡིན་ན་ཡུ་རོབ་བ་ཚོ་གི་བབ་ཀྱི་ཕྱི་ཡོད། འདི་རྒྱ་བོ་ཡི་གེ་རེད་ཟེར་གི་རབ་སྐྱེ་བོ་རེད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨ་རིའི་རླུང་འཕྲིན་ཁང་ཡིན། རྣམ་པ་ཚོ་ཁམས་བཟང་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་ཡོད་པའི VOA ཨ་རིའི་རླུང་འཕྲིན་ཁང་གི་ཀུན་གླེང་བརྙན་འཕྲིན་ལས་རིམ་གཙོ་སྐྱོང་བ་ཚེ་རིང་སྐྱིད་ཀྱིས་ཚང་མ་ལ་འཚམས་འདྲི་ཞུ་གི་ཡིན། ངས་འདི་ནས་རྣམ་པ་ཚོ་ལ་སང་ཉིན་ཏེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་གཟའ་ལྷག་པའི་ཉིན་གྱི་ཀུན་གླེང་ལས་རིམ་གྱི་བགྲོ་གླེང་གི་བརྗོད་གཞི་དང་དེའི་ཐོག་ལ་བགྲོ་གླེང་ཞུ་མཁན་སུ་ཞིག་གདན་འདྲེན་ཞུས་ཡོད་པ་ལ་སོགས་པ་ངོ་སྤྲོད་ཞུ་གི་ཡིན། དེ་ཡང་ང་ཚོའི་ཀུན་གླེང་ལས་རིམ་གྱི་བརྗོད་གཞི་དང་པོ་དེ་ཡིན་ན་རྒྱ་ནག་གི་དྲ་ཇག་བརྡ་འཕྲིན་ཁང་ཞིག་ནས་རྒྱ་ནག་གཞུང་གི་གསང་བའི་ཡིག་ཆ་མང་པོ་ཅིག་ཕྱི་གྱར་བྱུང་ཡོད་པ་དེའི་སྐོར་ནས་རེད། གཅིག་བྱས་ན་མང་པོ་ཅིག་གིས་ད་ལྟ་མཁྱེན་རྟོགས་བྱུང་ཡོད་ཤག་རེད། རྒྱ་ནག་གཞུང་དང་མཉམ་ལས་གན་རྒྱ་བཞག་ཡོད་པའི་རྒྱ་ནག་གི་ཧྲང་ཧའེ་གྲོང་ཁྱེར་དུ་ཡོད་པའི་ཨན་ཤུན་དྲ་ཇག་བརྡ་འཕྲིན་ཁང་ནས་ཡིག་ཆ་མང་པོ་ཞིག་ཕྱི་གྱར་བྱུང་ཡོད་པ་ལས་འདས་པའི་ཉི་མ་ཁ་ཤས་ཀྱི་ནང་ལ་རྒྱལ་སྤྱིའི་ཁྱོན་ཡོངས་སུ་གསང་བའི་ཡིག་ཆ་དེ་ཚོའི་ནང་དོན་གྱི་སྐོར་ལ་བགྲོ་གླེང་མང་པོ་བྱུང་སོང། ཡིག་ཆ་དེ་ཚོ་གཙོ་བོ་དེ་རྒྱ་ནག་གི་དྲ་ཇག་ངོས་ནས་རྒྱལ་ཁབ་གཞན་པའི་ཡིག་ཆ་རྐུན་འཁྱེར་བྱེད་པ་ཁག་དང་རྒྱ་ནག་གི་དྲ་ལམ་ནས་མི་མང་ལ་སྟངས་འཛིན་བྱེད་སྟངས་ད་ག་ནང་བཞིན་གྱི་དེའི་ནང་དུ་བོད་པ་གཙོ་བྱས་པའི་རྒྱ་ནག་གཞུང་གིས་ད་ལྟ་དབང་སྒྱུར་བྱས་ཡོད་པའི་མི་རིགས་དང་ས་ཁུལ་ཁག་གི་གནད་དོན་ལ་ཐབས་ཇུས་ག་འདྲ་འཐེན་གྱི་ཡོད་པ་ལ་སོགས་པའི་ཡིག་ཆ་སོགས་ཀྱང་འདུག་དེ་ཡིན་དུས་སྐབས་ལ་སང་ཉིན་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་དུ་དྲ་ཇག་བརྡ་འཕྲིན་ཁང་གི་ཡིག་ཆ་ཕྱི་ལ་ཤོར་དོན་དང་དེའི་མཚོན་དོན་ནང་དོན་སོགས་ཀྱི་ཞིབ་ཕྲའི་ཐད་ནས་བགྲོ་གླེང་ཞུ་གི་ཡིན། བརྗོད་གཞི་འདིའི་ཐོག་ལ་ང་ཚོས་བོད་དོན་ལས་འགུལ་ལྟེ་གནས་ཀྱི་དྲ་རྒྱའི་བདེ་འཇགས་ཆེད་ལས་པ་སྲི་ཐར་བློ་བཟང་རྒྱ་མཚོ་ལགས་གདན་འདྲེན་ཞུས་ཡོད། རྣམ་པ་ཚོ་ལ་འདིའི་ཐད་ལ་དྲི་བ་འདོན་འདོད་པ་དང་ཡང་ན་ཡིག་ཆ་དེ་ཚོའི་ཐད་ལ་བསམ་ཚུལ་ག་རེ་ཡོད་པ་ལ་སོགས་པ་ང་ཚོའི་ངོ་དེབ་བརྒྱུད་དེ་ཡི་གེ་བྲིས་པ་ཡིན་ན་བགྲོ་གླེང་ལས་རིམ་ཐད་གཏོང་གི་སྐབས་སུ་ང་ཚོས་སྐུ་མགྲོན་ལ་དྲི་བ་འདོན་པ་དང་བསམ་ཚུལ་ཀློག་འདོན་ཞུས་ཆོག་དེ་ནས་ཀུན་གླེང་ལས་རིམ་གྱི་བརྗོད་གཞི་གཉིས་པ་དེ་ཡིན་ན་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་ཚོགས་ཡོད་པ་དེའི་སྐོར་ནས་རེད། ཡུ་རོབ་སྦེལ་ཇམ་དུ་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་ཞེས་པ་ཉི་མ་གསུམ་གྱི་རིང་ལ་ཚོགས་ཡོད་པ་རེད། དེའི་ཐོག་ལ་རྒྱལ་ཁབ་བཞི་བཅུ་ལྷག་ནས་བོད་དང་བོད་མིའི་རྒྱབ་སྐྱོར་བ་སྐུ་ཚབ་ཚོགས་བཅར་བ་བརྒྱ་དང་ལྔ་བཅུ་ལྷག་ཡོད་པ་བཤད་གི་འདུག་ད་ག་ནང་བཞིན་གྱི་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དང། བོད་ཀྱི་སྐུ་ཚབ་དོན་གཅོད་ཁག་གཞུང་འབྲེལ་མིན་པའི་ཚོགས་པ་སོགས་བོད་མིའི་ཕྱོགས་ནས་ཀྱང་མང་པོ་ཞིག་ཚོགས་འདུ་དེ་ལ་བཅར་ཡོད་པ་མཐོང་གི་འདུག་དེ་ཡིན་དུས་སྐབས་ལ་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་དུ་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཉི་མ་གསུམ་གྱི་རིང་ལ་ཚོགས་པ་དེའི་སྐབས་སུ་གྲོས་བསྡུར་གཙོ་བོ་ག་རེ་བྱས་ཡོད་པ། ཚོགས་འདུ་དེའི་དགོས་པ་གཙོ་བོ་ག་རེ་ཡིན་པ། གཞན་ཡང་རྒྱལ་སྤྱིའི་ནང་ལ་ད་ལྟའི་དུས་ཚོད་འདི་ལ་བོད་དོན་རྒྱབ་སྐྱོར་གྱི་གནས་བབ་དང་འགྱུར་བ་ག་རེ་ཐེབས་ཡོད་པ་བཅས་ཀྱི་ཐད་ལ་བགྲོ་གླེང་ཞུ་གི་ཡིན། བརྗོད་གཞི་འདིའི་ཐོག་ལ་ཡིན་ན་ཚོགས་འདུ་དེ་ལ་མཉམ་ཞུགས་གནང་མཁན་ཡུ་རོབ་བོད་མི་མང་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་གདན་འདྲེན་ཞུས་ཡོད། རྣམ་པ་ཚོ་ལ་གོང་ནས་ཞུས་པ་ནང་བཞིན་གནད་དོན་འདིའི་ཐད་ལ་ཡང་དྲི་བ་དང་བསམ་ཚུལ་ཡོད་པ་ཡིན་ན་ང་ཚོའི་ངོ་དེབ་དྲ་ཚིགས་ཀྱི་ཐོག་བྲིས་པ་ཡིན་ན་སང་ཉིན་ང་ཚོའི་བགྲོ་གླེང་དངོས་གཞིའི་སྐབས་སུ་སྐུ་མགྲོན་ལ་དྲི་བ་དེ་ཚོ་ཕུལ་ཆོག་གི་ཡོད་ལ་ཡང་རྣམ་པ་ཚོའི་བསམ་ཚུལ་དེ་ཚོ་ཡང་ཀློག་འདོན་ཞུས་ཆོག་ཐུགས་རྗེ་ཆེ།
ད་ལྟ་གསན་བཞིན་པའི་ལས་རིམ་འདི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐན་ནས Voice of America ཡི་རྒྱང་སྲིང་རླུང་འཕྲིན་ཁང་ནས་སྙན་སྒྲོན་ཞུ་གི་ཡོད། ཝེད་ནམ་གྱིས་རྒྱ་ནག་ལ་ཟ་རིགས་ཀྱི་དངོས་པོ་ཕྱིར་ཚོང་བྱེད་རྒྱུ་མང་དུ་གཏོང་རྒྱུའི་རེ་བ་བཅང་གི་ཡོད་པའི་སྐོར་གྱི་གནས་ཚུལ་འདི་བདེ་ཆེན་རྒྱ་མཚོ་ལགས་ནས་སྙན་སྒྲོན་ཞུས་གནང་གི་རེད། ཝེད་ནམ་གྱི་གསར་ཁང་གིས་གནས་ཚུལ་སྤེལ་བར་གཞི་བཞག་བྱས་ན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཝེད་ནམ་གྱིས་རྒྱ་ནག་ལ་ཆུ་ལས་ཐོན་རྫས་དང་ཞིང་ལས་དང་ཤིང་རྒྱུ་ཐོན་རྫས་ཕྱི་འདྲེན་དེ་ཨ་སྒོར་དུང་ཕྱུར་བརྒྱ་དང་ཉི་ཤུ་རྩ་གཉིས་ཡིན་ཡང་དེའི་ནང་ནས་སྒོ་ཕྱུགས་ཐོན་རྫས་དེ་བརྒྱ་ཆ་གཅིག་ལས་ཟིན་གྱི་མེད་པའི་གསལ་སྟོན་བྱས་བཞག་ཝེ་ཐེ་ནམ་གྱི་ཞིང་ལས་དང་ཞིང་ཁུལ་གོང་འཕེལ་བློན་ཆེན་ནས་གསལ་སྟོན་གནང་དོན་འོ་མ་དང་འོ་མའི་རིགས་ཀྱི་ཟ་རིགས་ཐོན་རྫས་དེ་རྒྱ་ནག་ལ་ཕྱི་འདྲེན་བྱེད་པའི་བརྒྱ་ཆ་དགུ་བཅུ་གོ་གསུམ་ཟིན་གྱི་ཡོད་པ། གསུངས་ཡོད་པ་རེད། ཝེ་ཐེ་ནམ་གྱི་གསར་འགྱུར་དང་ཞིང་ལས་ལས་གཞི་གཞི་གསུམ་གྱི་གཞུང་ཕྱོགས་ཀྱི་ཟླ་བ་དང་པོའི་ཚེས་སོ་གཅིག་ཉིན་གནས་ཚུལ་སྤེལ་དོན་ཝེ་ཐེ་ནམ་གྱི་ཞིང་ལས་དང་ཞིང་ཁུལ་གོང་འཕེལ་ལྷན་ཁང་གི་བློན་ཆེན་གཞོན་པ་ཁྲེན་ཅན་ནན་གྱིས་ཟླ་བ་སྔོན་མར་རྒྱ་ནག་ལ་འཚམས་འདྲི་གནང་བའི་སྐབས། གསལ་བསྒྲགས་གནང་དོན་རྒྱ་ནག་གིས་ཝེ་ཐེ་ནམ་གྱི་ཁྱིམ་བྱ་ནང་འདྲེན་བཀག་སྡོམ་དེ་ཕྱིར་འཐེན་བྱེད་རྒྱུར་མོས་མཐུན་བྱུང་ཡོད་པའི་འགྲེལ་བརྗོད་གནང་ཡོད་པ་རེད། ཝེ་ཐེ་ནམ་གྱི་ཞིང་ལས་བློན་ཆེན་གཞོན་པས་གསལ་སྟོན་གནང་དོན་རྒྱ་ནག་གི་ལོ་རེའི་ཤ་རིགས་དགོས་མཁོའི་འཛད་གྲོན་དེ་ཨ་སྒོར་དུང་ཕྱུར་བཞི་སྟོང་ཡིན་པས་ཝེ་ཐེ་ནམ་གྱི་ཤ་རིགས་ཕྱི་འདྲེན་གྱི་ནུས་པ་ཧ་ཅང་ཆེན་པོ་ཡོད་པའི་གསལ་སྟོན་གནང་ཡོད་པ་རེད།

མནའ་འབྲེལ་རྒྱལ་ཁབ་ནང་རྒྱ་ནག་གི་ཚོང་ལས་ལས་རོགས་ཆེ་ཤོས་དེ་ཡིན་པ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ནང་ཕྱོགས་གཉིས་ཀྱི་ཚོང་ལས་དེ་རྒྱ་ནག་དང་ཤར་ལྷོ་ཨེ་ཤེ་ཡའི་ཁོངས་མིའི་རྒྱལ་ཁབ་བཅུའི་ཚོང་ལས་ཀྱི་བསྡོམས་འབོར་དེ་བརྒྱ་ཆ་ཉི་ཤུ་རྩ་ལྔ་ཟིན་གྱི་ཡོད་པ་རེད། ཤིན་ཧྭ་གསར་ཁང་གིས་ཟླ་བ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་གནས་ཚུལ་སྤེལ་དོན་ཁྱིམ་མཚེས་རྒྱལ་ཁབ་གཉིས་ཀྱི་མཉམ་ལས་ཀྱི་ཁྱབ་ཁོངས་དེ་ཧ་ཅང་ཆེན་པོ་ཡིན་པ་བཤད་ཡོད་པ་རེད། ཡང་ཤིན་ཧྭ་གསར་ཁང་གིས་གནས་ཚུལ་སྤེལ་བའི་ནང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པར་རྒྱ་ནག་གིས་ཝེ་ཐེ་ནམ་ནས་ཞིང་ལས་ཐོན་རྫས་ཨ་སྒོར་དུང་ཕྱུར་དྲུག་ཅུ་རེ་གཉིས་ནང་འདྲེན་བྱས་པ་དེ་ལོ་སྔོན་མ་ལས་བརྒྱ་ཆ་ཉི་ཤུ་དང་ཚེག་གསུམ་འཕར་ཡོད་པ་བཤད་བཞག་ཝེ་ཐེ་ནམ་གྱི་གསར་ཁང་ནས་གནས་ཚུལ་སྤེལ་དོན་རྒྱ་ནག་ནི་ཝེ་ཐེ་ནམ་གྱི་ཤིང་འབྲས་ནང་འདྲེན་བྱེད་མཁན་ཆེ་ཤོས་ཀྱི་ཚོང་ར་དེ་ཡིན་པ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ནང་འདྲེན་བྱེད་ཡས་དེ་ཨ་སྒོར་དུང་ཕྱུར་སུམ་ཅུ་སོ་བདུན་ཡིན་པ་དེ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ནང་འདྲེན་བྱས་པ་ལས་བརྒྱ་ཆ་ཉིས་བརྒྱ་ལྔ་བཅུ་འཕར་སྣོན་བྱུང་ཡོད་པ་དང་དེས་ཚོང་རའི་གོང་འཕེལ་གྱི་བརྒྱ་ཆ་དྲུག་ཅུ་རེ་ལྔ་ཟིན་གྱི་ཡོད་པ་བཤད་ཡོད་པ་རེད།

ཨ་རིའི་ནང་གི་སློབ་གྲྭ་ཁག་གི་དགེ་རྒན་དང་འཛིན་སྐྱོང་ལས་བྱེད་མང་པོ་ཞིག་གིས་བཤད་དོན་ལ། དགེ་རྒན་ཚོས་སློབ་གྲྭའི་ནང་ལ་སློབ་ཁྲིད་བྱེད་བཞིན་པའི་སྐབས་སུ་སློབ་ཕྲུག་ཚོས་འཛིན་གྲྭའི་ནང་ལ་ཁ་པར་བེད་སྤྱོད་ཤུགས་ཆེ་བྱེད་བཞིན་པའི་སྡུག་སྐད་རྒྱག་གི་ཡོད་པ་དང། འཛིན་རིམ་མཐོ་བའི་སློབ་ཕྲུག་ཚོས་སློབ་གྲྭའི་ནང་ལ་ཁ་པར་བེད་སྤྱོད་བྱས་ཏེ་གཞས་ཉན་པ་དང་གློག་བརྙན་ལྟ་བ། དེ་ག་ནང་བཞིན་ཁ་པར་ནང་ལ་རྩེད་མོ་འཚོལ་བ་སོགས་བྱས་ཏེ་སློབ་ཕྲུག་ཚོས་སློབ་བརྩོན་ལ་དོ་སྣང་མི་ཐུབ་པ་སོགས་ཀྱི་གནས་སྟངས་ལ་འབྲེལ་ཡོད་དགེ་རྒན་དང་སློབ་གྲྭའི་འགོ་ཁྲིད་ཚོས་གདོང་ལེན་བྱེད་དགོས་པ་ཡོང་གི་ཡོད་པ་རེད། སྤྱིར་བཏང་ལོ་གཞོན་ཚོས་ཁ་པར་ཇི་ཙམ་བེད་སྤྱོད་བྱེད་བཞིན་པ་དེ་ཕ་མ་ཚོས་ཤེས་ཀྱི་ཡོད་ན་ཡང་འཛིན་གྲྭའི་ནང་ལ་སློབ་ཕྲུག་ཚོས་ཁ་པར་ག་ཚོད་བེད་སྤྱོད་བྱེད་བཞིན་པའི་གནས་སྟངས་དེ་ཕ་མ་ཚོས་ཤེས་ཀྱི་མེད་ལུགས་དགེ་རྒན་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། སོང་ཙང་དགེ་རྒན་དང་ཤེས་ཡོན་ཆེད་ལས་པ་མང་པོས་འཛིན་གྲྭའི་ནང་ལ་ཁ་པར་རྩ་བ་ཉིད་ནས་བེད་སྤྱོད་མི་ཆོག་པ་བཟོ་དགོས་པའི་དགོས་འདུན་ཡང་བཏོན་གྱི་ཡོད་པ་རེད། ཨ་རིའི་ནུབ་ཕྱོགས་གྲོང་ཁྱེར Los Angeles ཁུལ་གྱི་སློབ་གྲྭ་མཐོ་བའི་ཚན་རིག་དགེ་རྒན James Granger གྱིས་བཤད་དོན་ལ། འཛིན་གྲྭའི་ནང་ལ་སློབ་ཕྲུག་ཚོས་ཁ་པར་བེད་སྤྱོད་མི་ཆོག་པ་དེ་སློབ་ཕྲུག་ཚོས་ཤེས་ཀྱི་ཡོད་རེད་དེ། འོན་ཏེ་དེང་སྐབས་སློབ་ཕྲུག་ཚོས་དེ་ལྟར་ལག་བསྟར་ཐུབ་ཀྱི་ཡོད་མ་རེད། སོང་ཙང་ཐབས་ལམ་གཅིག་རང་ལས་མེད་པ་དེ་སློབ་ཕྲུག་ཚོའི་ས་ནས་ཁ་པར་ལེན་ཏེ་འཛིན་གྲྭའི་ནང་ལ་བེད་སྤྱོད་མི་ཐུབ་པ་བཟོ་དགོས་པ་དེ་རེད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། རྩ་བའི་ཆ་ནས་སློབ་གྲྭ་མང་ཆེ་བའི་ནང་ལ་འཛིན་གྲྭའི་ནང་ལ་ཁ་པར་བེད་སྤྱོད་བྱེད་ཕྱོགས་ཀྱི་སྒྲིག་གཞི་འདྲ་མིན་ཞིག་ཡོད་པར་བདེན་མོད། དོན་དངོས་ཐོག་ལ་འཛིན་གྲྭའི་ནང་ལ་སྒྲིག་གཞི་དེ་ལག་བསྟར་ཐུབ་མིན་དེ་དྲི་བ་ཞིག་ཆགས་ཀྱི་ཡོད་རེད། སོང་ཙང་མངའ་སྡེ་དང་དབུས་གཞུང་གི་ཆབ་སྲིད་འགོ་ཁྲིད་མང་པོས་འཛིན་གྲྭའི་ནང་ལ་ཁ་པར་རྩ་བ་ཉིད་ནས་བེད་སྤྱོད་མི་ཆོག་པ་བཟོ་རྒྱུར་རྒྱབ་སྐྱོར་བྱེད་ཀྱི་ཡོད་པ་དང་འཛིན་གྲྭའི་ནང་ལ་ཁ་པར་བཀག་སྡོམ་བྱེད་རྒྱུའི་ཐབས་ལམ་གསར་བ་དེ་འདྲ་ཡང་འཚོལ་དགོས་པའི་དགོས་འདུན་བཏོན་གྱི་ཡོད་པ་རེད། དཔེར་ན་ཨ་རིའི་ཡུ་ཊ་མངའ་སྡེའི་སྲིད་སྐྱོང Spencer Cox ཡིས་མངའ་སྡེའི་ནང་གི་སློབ་གྲྭ་དང་ཤེས་ཡོན་འགན་འཛིན་ཚོས་འཛིན་གྲྭའི་ནང་ལ་སློབ་ཕྲུག་ཚོས་ཁ་པར་བེད་སྤྱོད་མི་ཆོག་པ་བཟོ་དགོས་པའི་ནན་སྐུལ་བྱས་ཡོད་པ་དང། གལ་ཏེ་འཛིན་གྲྭའི་ནང་ལ་སློབ་ཕྲུག་ཚོས་ཁ་པར་བེད་སྤྱོད་བྱས་པ་ཡིན་ན་སློབ་ཕྲུག་ཚོའི་ཤེས་ཡོན་གནས་སྟངས་ཡར་རྒྱས་འགྲོ་རྒྱུ་དང་འཛིན་གྲྭའི་ནང་ལ་རྣམ་གཡེང་མི་ཡོང་བའི་ཁྱད་པར་དེ་ག་ནང་བཞིན་སློབ་ཕྲུག་ཚོས་གཅིག་གིས་གཞན་ལ་གོ་བསྡུར་དང་སྐད་ཆ་བཤད་ཡ་མང་དུ་འགྲོ་རྒྱུ་ཡིན་པ་སོགས་ཞིབ་འཇུག་སྙན་ཐོ་ཐོན་པའི་གནས་ལུགས་ཁག་ཁོང་གིས་ལུང་འདྲེན་བྱས་ཡོད་པ་རེད། ཡང་སྐུ་ཞབས Cox གིས་གསར་འགོད་པ་ལ་འགྲེལ་བརྗོད་བྱས་དོན་ལ། ཉིན་གཅིག་གི་ནང་ལ་ཆུ་ཚོད་དྲུག་བདུན་ཙམ་གྱི་རིང་སློབ་ཕྲུག་ཚོས་ཁ་པར་བེད་སྤྱོད་མེད་པའི་དུས་ཚོད་དགོས་ཀྱི་ཡོད་རེད། ཁོང་གིས་བཀོད་ཁྱབ་བཏང་བ་དེ་ངེས་པར་དུ་ལག་བསྟར་དགོས་པའི་བཀོད་ཁྱབ་ཅིག་མིན་ན་ཡང་མངའ་སྡེའི་གྲོས་ཚོགས་ནང་ལ་ས་གནས་ཀྱི་ལོ་ཆུང་ཚོ་སྤྱི་ཚོགས་དྲ་ལམ་གྱི་ཤུགས་རྐྱེན་ངན་པ་ཁག་ནས་སྐྱོབ་ཐབས་ཀྱི་ཁྲིམས་འཆར་ཞིག་གཏན་འབེབས་བྱེད་ཐབས་བྱེད་ཀྱི་ཡོད་པ་རེད། དེ་ག་ནང་བཞིན་ལོ་སྔོན་མ་ཨ་མེ་རི་ཁའི་མངའ་སྡེ་ཕྷོ་ལོ་རི་ཌ་ཡིས་མངའ་སྡེ་དེའི་ནང་གི་སློབ་གྲྭ་ཁག་གི་ནང་ལ་ཁ་པར་བེད་སྤྱོད་མི་ཆོག་པ་བཟོས་པ་དེ་ནི་ཁ་པར་དམ་དྲག་བྱེད་མཁན་ཨ་མེ་རི་ཁའི་མངའ་སྡེ་ཐོག་མ་དེ་ཡང་ཆགས་ཀྱི་ཡོད་པ་དང། མངའ་སྡེའི་སློབ་གྲྭ་ཁག་ཡོངས་ཀྱི་འཛིན་གྲྭའི་དུས་སྐབས་སུ་སློབ་ཕྲུག་ཚོས་ཁ་པར་བེད་སྤྱོད་མི་ཆོག་པ་བཟོས་ཡོད་པ་མ་ཟད་སྤྱི་ཚོགས་དྲ་ལམ་ཡང་བེད་སྤྱོད་མི་ཆོག་པ་བཟོས་ཡོད་པ་རེད། དེ་བཞིན་ཉེ་དུས་ཨ་མེ་རི་ཁའི་གྲོང་ཁྱེར་ཨོག་ལ་ཧོ་མ་དང་ཝེར་མོན་དེ་ག་ནང་བཞིན་ཁན་སས་གསུམ་གྱི་གྲོང་ཁྱེར་དེ་རིགས་ཀྱི་སློབ་གྲྭའི་ནང་ལ་ཁ་པར་བཀག་སྡོམ་བྱེད་རྒྱུའི་ཁྲིམས་གཞི་གཏན་འབེབས་བྱས་ཡོད་པ་དང་ཁྲིམས་གཞི་དེའི་མིང་ལ་ཁ་པར་མེད་པའི་སློབ་གྲྭ་ཞེས་བཞག་ཡོད་པ་རེད། དེ་ག་ནང་བཞིན་ལོ་སྔོན་མའི་ཟླ་བ་བཅུ་གཉིས་པའི་ནང་ལ་ཨ་མེ་རི་ཁའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Tom Cotton དང Tim Kaine གཉིས་ཀྱིས་སློབ་གྲྭའི་ནང་གི་སློབ་ཕྲུག་ཚོས་ཁ་པར་བེད་སྤྱོད་བྱས་པ་ཡིན་ན་སློབ་ཕྲུག་ཚོའི་སེམས་ཁམས་འཕྲོད་བསྟེན་དང་ཤེས་ཡོན་ལ་ཤུགས་རྐྱེན་ག་འདྲ་འབྱུང་བཞིན་པ་ཨ་མེ་རི་ཁའི་དབུས་གཞུང་གིས་ཞིབ་འཇུག་བྱ་དགོས་པའི་ཁྲིམས་འཆར་ཞིག་གྲོས་ཚོགས་ནང་ལ་ངོ་སྤྲོད་བྱས་ཡོད་པ་དང། དེ་བཞིན་སྤྱི་ཚོགས་དྲ་ལམ་ཁག་གིས་བྱིས་པའི་འཕྲོད་བསྟེན་དང་བདེ་འཇགས་ལ་གནོད་སྐྱོན་མི་ཡོང་བའི་ཆེད་དུ་སྤྱི་ཚོགས་བརྒྱུད་ལམ་ཁག་ལ་དམ་དྲག་ཆེ་རུ་གཏོང་དགོས་པའི་ཐད་ལ་ཆབ་སྲིད་ཚོགས་པ་གཉིས་ཀའི་གྲོས་ཚོགས་འཐུས་མི་ཚོས་ཁྲིམས་སྒྲིག་སྣ་ཚོགས་ཤིག་བཟོ་རྒྱུའི་འཆར་གཞི་བྱེད་ཀྱི་ཡོད་པ་རེད། ཡང་ཨ་རིའི་རྒྱལ་ནང་སློབ་གསོ་གྲངས་ཐོ་བསྟི་གནས་ཁང་ལྟར་བྱས་པ་ཡིན་ན། ཨ་རིའི་ནང་གི་སློབ་གྲྭ་བརྒྱ་ཆ་བདུན་ཅུ་དོན་བདུན་ཙམ་གྱིས་ཤེས་ཡོན་མ་ཡིན་པའི་དོན་དག་གཞན་གྱི་ཐོག་ལ་སློབ་ཕྲུག་ཚོས་ཁ་པར་བེད་སྤྱོད་བྱེད་རྒྱུར་དམ་གནོན་བྱེད་བཞིན་ཡོད་པ་འཁོད་ཡོད་པ་རེད། ལར་སློབ་གྲྭ་ཁག་གིས་གོང་ཞུས་དམ་གནོན་དེ་རིགས་བྱེད་ཀྱི་ཡོད་ན་ཡང་སློབ་ཕྲུག་ཚོས་དེ་རིགས་ལ་བརྩི་སྲུང་བྱེད་ཀྱི་ཡོད་མིན་གསལ་ཁ་མེད་པ་དང་སློབ་གྲྭ་ཁག་གིས་སྒྲིག་གཞི་དེ་རིགས་དངོས་སུ་ལག་བསྟར་ག་ཚོད་བྱེད་ཀྱི་ཡོད་མིན་ཡང་གསལ་ཁ་མེད་པ་རེད། ཨ་རིའི་མེ་རི་ལེན་ནང་གི་སློབ་གྲྭ་ཞིག་གིས་སློབ་གྲྭའི་ནང་ལ་ཁ་པར་བེད་སྤྱོད་མི་ཆོག་པའི་དམ་བསྒྲགས་བྱེད་ཀྱི་ཡོད་པར་བལྟོས་མེད་སློབ་གྲྭ་དེའི་དགེ་རྒན Patrick Truman གྱིས་བཤད་དོན་ལ། འཛིན་གྲྭའི་ནང་ལ་ཁ་པར་བེད་སྤྱོད་བྱེད་བཞིན་པ་དེ་བཀག་སྡོམ་ཐུབ་ཐབས་མི་འདུག་ངོས་རང་གིས་འཛིན་གྲྭའི་ནང་གི་སློབ་ཕྲུག་ཚོས་ཁ་པར་བེད་སྤྱོད་མི་ཆོག་པ་བཟོ་ཐུབ་ཐབས་མི་འདུག་ཅེས་འགྲེལ་བརྗོད་བྱས་འདུག་འཛིན་གྲྭའི་ནང་ལ་ཁ་པར་བེད་སྤྱོད་མི་ཆོག་པའི་སྒྲིག་གཞི་དེ་དགེ་རྒན་དོ་བདག་སོ་སོས་ལག་བསྟར་ཐུབ་དགོས་ཀྱི་ཡོད་དེ། དགེ་རྒན་ཁྲུའུ་མོན་གྱིས་འཛིན་གྲྭའི་ནང་ལ་ཁ་པར་བཅུག་སའི་མཛོད་ཞིག་ཉོ་སྒྲུབ་བྱས་ཡོད་པ་རེད། དེ་ལྟར་བྱས་པ་ཡིན་ན་ཡང་ག་དུས་ཡིན་ན་ཡང་སློབ་ཕྲུག་ཚོས་གཟུགས་པོའི་གཡས་གཡོན་གང་ས་ལ་ཁ་པར་སྦས་འཇོག་བྱས་ཏེ་སྤྱི་ཚོགས་བརྒྱུད་ལམ་ཁག་ལྟ་བ་སོགས་བྱེད་ཀྱི་འདུག་ཅེས་འགྲེལ་བརྗོད་བྱས་འདུག་ཡང Common Sense Media ཞེས་གསར་འགྱུར་ལས་ཁང་གིས་ཞིབ་འཇུག་བྱས་པའི་ནང་ལ་སློབ་ཕྲུག་བརྒྱ་ཆ་དགུ་བཅུ་གོ་བདུན་ཙམ་གྱིས་འཛིན་གྲྭའི་ནང་ལ་ཁ་པར་བེད་སྤྱོད་བྱེད་བཞིན་ཡོད་པ་དང། སློབ་གྲྭ་ཁག་གི་བར་ལ་ཁ་པར་བེད་སྤྱོད་བྱེད་ཕྱོགས་ཀྱི་སྒྲིག་གཞི་མ་འདྲ་བ་མང་པོ་ཡོད་པ་དང་སློབ་གྲྭ་མང་པོ་ཞིག་གིས་སྒྲིག་གཞི་དེ་རིགས་ལག་བསྟར་ཐུབ་ཀྱི་ཡོད་པ་རེད། སྒྲིག་གཞི་དེ་རིགས་ལག་བསྟར་བྱེད་མཁན་དེ་སློབ་གྲྭའི་དགེ་རྒན་ཚོས་བྱེད་དགོས་ཀྱི་རེད་མ་གཏོགས་སྒྲིག་གཞི་དེ་རིགས་སློབ་གྲྭའི་དགེ་རྒན་ཚོའི་ལས་འགན་ལྟ་བུ་བཞག་རྒྱུ་མེད་པ་ཤེས་ཡོན་ཆེད་ལས་པ་དང་མཁས་པ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཡང་ལོ་སྔོན་མ་ཕ་མ་མང་པོ་མཉམ་རུབ་བྱས་ཏེ་སློབ་གྲྭའི་ནང་ལ་ཁ་པར་ཉར་མི་ཆོག་པ་ཞེས་པའི་ལས་འགུལ་ཞིག་འགོ་བཙུགས་ཡོད་པ་དང་ལས་འགུལ་དེ་སྤེལ་མཁན་ཚོས་བཤད་དོན་ལ། སློབ་ཕྲུག་ཚོས་རང་ཉིད་ཀྱི་ཁ་པར་སོ་སོའི་ལྟོ་ཕད་ནང་ལ་བཞག་བཞིན་པ་དེ་ནི་ཐབས་ལམ་ནུས་པ་ལྡན་པ་ཞིག་མིན་པའི་མཐའ་སྡོམ་བརྒྱབ་ཡོད་པ་རེད། ཡང་ཚོགས་པ་དེ་འགོ་བཙུགས་མཁན Kim Whitman གྱིས་བཤད་དོན་ལ་གལ་ཏེ་རང་ཉིད་ཀྱི་ཉེ་འདབས་ལ་ཡོད་པའི་ལྟོ་ཕད་ནང་གི་ཁ་པར་དེ་ཡང་ཡང་སྐད་རྒྱག་པ་སོགས་བྱས་པ་ཡིན་ན་སློབ་ཕྲུག་ཚོ་སྣང་བ་གཡེངས་ཏེ་སློབ་སྦྱོང་ལ་དོ་སྣང་མི་ཐུབ་པའི་དཀའ་ངལ་ཡོང་གི་རེད་ཅེས་འགྲེལ་བརྗོད་བྱས་འདུག་ཡང་སློབ་ཕྲུག་འགའ་རེས་ཀྱིས་བཤད་དོན་ལ། གྲྭའི་ནང་ལ་ཁ་པར་ཉར་མི་ཆོག་པ་བཟོས་པ་ཡིན་ན་ཁོང་ཚོས་རང་ཉིད་ཀྱི་ཕ་མ་དང་ནང་མི་དེ་ག་ནང་བཞིན་གྲོགས་པོ་གྲོགས་མོ་སོགས་ལ་འབྲེལ་བ་བྱེད་སའི་བརྒྱུད་ལམ་གཙོ་བོ་དེ་མེད་པར་ཆགས་བཞིན་ཡོད་པ་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཡང་ཕ་མ་ཁ་ཤས་ཀྱིས་ཡང་བཤད་དོན་ལ་སློབ་ཕྲུག་ཚོ་ལ་ཁ་པར་མེད་པ་བཟོས་པ་ཡིན་ན་ཕ་མ་ཚོས་སློབ་ཕྲུག་ཚོ་ལ་འབྲེལ་བ་བྱེད་ཐུབ་རྒྱུ་ཁག་པོ་ཆགས་བཞིན་ཡོད་པ་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད་གསར་འགྱུར་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན།

འོས་བསྡུའི་ཉིན་མཐའ་མར་ལུ་ཀ་ཤན་ཀོས་གསལ་བསྒྲགས་ཤིག་བྱས་ཏེ་སང་ཕོད་ཕྱི་ལོ་ཉིས་སྟོང་ཉི་ཤུ་ལྔར་ལུ་ཀ་ཤན་ཀོས་ཡང་བསྐྱར་བྷེ་ལོ་རུས་ཀྱི་སྲིད་འཛིན་གྱི་ལས་ཡུན་སྣོན་པ་ཐོབ་པར་འོས་བསྡུའི་ནང་ལ་ཞུགས་རྒྱུ་གསལ་བསྒྲགས་བྱས་འདུག་ལུ་ཀ་ཤན་ཀོས་བྷེ་ལོ་རུས་ཀྱི་སྲིད་འཛིན་གྱི་དབང་ཆ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ནས་འཇུས་ཡོད་པ་དང་བྷེ་ལོ་རུས་ཀྱི་སྲིད་འཛིན་གྱི་འོས་བསྡུ་ད་བར་གྱི་མཐའ་མ་དེ་ཕྱི་ལོ་ཉིས་སྟོང་ཉི་ཤུར་བྱེད་དུས། འོས་བསྡུ་དེ་རྒྱ་ཆེར་དྲང་པོ་མེད་པ་མཐོང་ཚུལ་བྱུང་ནས Belarus གི་མི་མང་གིས་ངོ་རྒོལ་ཧ་ཅང་ཆེན་པོ་བྱས་ཡོད་ན་ཡང་ངོ་རྒོལ་དེར་ལུ་ཀ་ཤན་གོའི་དཔུང་དམག་གིས་དྲག་གནོན་ཚབས་ཆེ་བྱས་ཏེ Belarus གི་མི་མང་ཁྲི་ཚོ་འཛིན་བཟུང་དོ་དམ་དང་གཞུང་འབྲེལ་མིན་པའི་ཚོགས་པ་རྒྱ་ཆེ་སྒོ་བརྒྱབ་གསར་འགྱུར་ལས་ཁུངས་བརྒྱ་ཕྲག་སྒོ་བརྒྱབ་པ་སོགས་ཀྱི་ངང་ལ་ངོ་རྒོལ་དེ་ཁ་བཀག་བཞིན་ལོ་དེའི་སྲིད་འཛིན་གྱི་འོས་བསྡུ་ལུ་ཀ་ཤན་གོ་ལ་ཐོབ་པ་གསལ་བསྒྲགས་བྱས་ཡོད་པ་རེད། Belarus གི་ཉིས་སྟོང་ཉི་ཤུའི་འོས་བསྡུའི་མ་བིན་ལམ་ལ་གཏོང་རྒྱུ་དང།

ལུ་ཀ་ཤན་ཀོས་དབང་ཆ་ཟིན་པའི་བེ་ལོ་རུ་སི་གི་གཞུང་དེས་བེ་ལོ་རུ་སི་རུ་མང་གཙོའི་ལེགས་བཅོས་དང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་མཁན་གྱི་ནོ་བེལ་ཞི་བདེའི་གཟེངས་རྟགས་བཞེས་མཁན་ཨ་ལེགས་སི་བྷི་ལ་ཚི་ཀི་གཙོས་པའི་ཆབ་སྲིད་བཙོན་པ་གཅིག་སྟོང་བཞི་བརྒྱ་ལྷག་མུ་མཐུད་བཙོན་འཇུག་བྱེད་བཞིན་པ་མ་ཚད། ད་ལོའི་འོས་བསྡུ་དེའི་སྐབས་རང་དབང་ཅན་གྱི་ཆབ་སྲིད་ཚོགས་པ་ཡོངས་འོས་བསྡུ་དེའི་ནང་ལ་འགྲན་བསྡུར་ལ་ཞུགས་བཅུག་མེད་པ་དང། བེ་ལོ་རུ་སི་གི་མི་མང་གིས་བེ་ལོ་རུ་སི་གི་ས་ཐོག་རང་ལ་མ་ལོག་ན་འོས་ཤོག་འཕངས་བཅུག་མེད་པ་རེད། ལུ་ཀ་ཤན་ཀོ་ལ་ངོ་རྒོལ་བྱེད་མཁན་གྱི་མི་དེ་ཚོ Belarus ལ་ལོག་ན་ལུ་ཀ་ཤན་ཀོས་འཁོན་ལན་གྱི་ཁྲིམས་རྩོད་བཏང་པའི་ཉེན་ཁ་ཡོད་རེད་འདུག་ལུ་ཀ་ཤན་ཀོས་དབང་ཆས Belarus རུ་དྲག་གནོན་བྱེད་སྟངས་དང་དབང་ཆའི་བེད་སྤྱོད་ལོག་པ་བཏང་སྟངས་ཀྱིས Belarus གི་ནང་དུ་ད་ཆ་ཆབ་སྲིད་ཀྱི་གྲོས་མོལ་དང་ལས་འགུལ་ཁ་ཞེ་གཉིས་མེད་ཐུབ་ཡག་མེད་པ་བཟོས་ཡོད་པ་དང། ད་ལོའི་འོས་བསྡུ་དེ་དྲང་པོ་བྱུང་དང་མ་བྱུང་ལྟ་ཞིབ་བྱེད་མཁན་ལ། ཚོགས་པའི་མིང་ལ་ཡུ་རོབ་ཏུ་བདེ་འཇགས་དང་མཉམ་ལས་ལས་ཀྱི་ཚོགས་པ་ཟེར་བའི་ཟུར་དཔང་གི་ལས་གཞི་བཀག་ནས་འོས་བསྡུ་དྲང་པོ་དང་རང་དབང་ཅན་བྱུང་བར་མཁོ་བའི་ཕྱི་གསལ་ནང་གསལ་གྱི་བྱེད་སྒོ་ཚོར་བཀག་འགོག་སྣོན་པ་བཟོས་ཡོད་པ་དང། ཡིན་ནའི Belarus གྱི་ཞི་བའི་མི་དམངས་ཀྱི་སྤྱི་ཚོགས་ཀྱི་སྙིང་སྟོབས་དང། སྔར་སོར་ཚུད་པའི་རྒྱུ་ལྔ་རིང་ལོས་དང་སྟོབས་དང། མང་གཙོའི་ལས་འགུལ་ཚོ་ལ་ཨ་རིས་ངོས་འཛིན་ཞུ་གི་ཡོད་པ་དང། བེལ་རུ་སི་ཀྱི་མི་མང་ཚོས་བེལ་རུ་སི་ཀྱི་རྒྱལ་ཁབ་ཀྱི་མ་འོངས་ཐག་བཅད་རྒྱུའི་ཐོབ་ཐང་རྩོད་ཀྱི་ཡོད་པ་དང། ལུ་ཀ་ཤན་ཀོའི་སྲིད་གཞུང་གིས་རང་གི་མི་མང་ལ་དྲག་གནོན་དབང་གནོན་མཇུག་བསྒྲིལ་ནས་ཆབ་སྲིད་བཙོན་པ་ཡོངས་རང་དབང་གློད་གྲོལ་གཏང་དགོས་པ་དང་ཁ་གཏད་ཆབ་སྲིད་ཚོགས་ཁག་ཚོ་ལ་གྲོས་མོལ་བྱ་དགོས་པ་ཨ་རིས་ཡང་བསྐྱར་ལུ་ཀ་ཤན་ཀོའི་སྲིད་གཞུང་ལ་སྐུལ་མ་གནང་གི་ཡོད་པ་དང། Belarus གྱི་མི་མང་ལ་བྱེད་སྟངས་ཡག་སུ་བྱེད་དགོས་པ་གསུངས་ཡོད་པ་རེད། ད་ལྟ་རྣམ་པ་ཚོས་གསན་མ་ཐག་པའི་གླེང་བརྗོད་འདིའི་སྐོར་ལ་དགོངས་ཚུལ་གྱི་ཕྱག་བྲིས་གནང་འདོད་ཡོད་ཚེ། ང་ཚོའི་ཁ་བྱང་ནི། Voice of America། སུམ་བརྒྱ་སུམ་ཅུ Independence Avenue Southwest Washington DC གཉིས་ཀླད་ཀོར་གཉིས་གསུམ་བདུན། USA། བཅས་ཡིན་པས་འདིའི་ཐོག་ལ་སྣེ་འདྲེན་གནང་རོགས་གནང།

བཟའ་བཅའ་དང་འཐུང་ཆུ་སོགས་མེད་པའི་དཀའ་ངལ་ཤུགས་ཆེ་འཕྲད་བཞིན་པའི་པ་ལེ་སི་ཏི་ནི་པའི་མི་ས་ཡ་ཕྱེད་ཀ་བརྒལ་བ་ཞིག་ལ་ཛ་དྲག་གི་བཟའ་བཅའི་རོགས་རམ་སྐྱེལ་འདྲེན་མ་ཐུབ་ཚེ་མུ་གེ་ཆེན་པོ་ཞིག་ཡོང་སྲིད་པའི་སྐོར་རྒྱལ་ཚོགས་ཀྱི་མི་སྤྱོད་དགེ་བའི་རོགས་རམ་ཐད་ཀྱི་འགན་འཛིན་མི་སྣ་ཚོས་སྙན་སེང་ཞུས་ཡོད་པ་རེད། ཡུཀ་རེན་གྱི་སྲིད་འཛིན་སྐུ་ཞབས་ཛེ་ལན་སི་ཀི་ཡིས་ཁོང་གི་ཞི་འགྲིག་ཡོང་ཐབས་ལ་དམིགས་པའི་ལས་འཆར་ཞིག་སྤེལ་གནང་ཡོད་པ་དེའི་ཐོག་ན་ནི་སའུ་ཏི་ཨ་རེ་བྷི་ཡ་གྲོང་ཁྱེར་ཇེ་ཌའི་ནང་བཀའ་བསྡུར་བྱུང་བ་དེའི་སྐོར་ལ་བསྐྱར་དུ་ཁྲི་འཛིན་རྒྱལ་སྲས་མོ་ཧ་མད་བིན་སཱལ་མཱན་མཆོག་དང་བཀའ་བསྡུར་ཞུ་རྒྱུའི་སླད་ད་ལམ་གཟའ་མིག་དམར་ཉིན་མོ་སའུ་ཏི་ཨ་ར་བྷི་ཡ་ནང་ཆེད་ཕེབས་གནང་བ་ཡིན་ཞེས་ཨེགས། སྤྱི་ཚོགས་དྲ་ལམ་སྟེང་བཀོད་ཡོད་འདུག། འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་ནས་རྒྱལ་སྤྱིའི་སྤྱི་ཚོགས་དྲ་རྒྱ་ཁག་ནས་རྒྱ་ནག་གཞུང་ནས་དྲ་རྒྱ་བེད་སྤྱོད་པ་ཚོ་བཀག་འགོག་ཤུགས་ཆེ་བྱེད་བཞིན་པར་སྐྱོན་བརྗོད་ཀྱི་ལས་དོན་ཤུགས་ཆེ་རུ་གཏང་དགོས་པའི་འབོད་སྐུལ་གནང་པ་དང། རྒྱ་ནག་གཞུང་གིས་རྒྱ་ནག་ནང་དུ་ཕྱི་ཕྱོགས་ཀྱི X དྲ་རྒྱའམ་དེའི་གོང་ལ Twitter ཞེས་བོས་པའི་དྲ་རྒྱ་དང YouTube སོགས་བེད་སྤྱོད་བཀག་འགོག་དང་དེ་བཞིན New York དུས་བབ་དང། BBC དང་ཨ་རིའི་རླུང་འཕྲིན་ཁང་སོགས་དྲ་རྒྱ་སྟོང་ཕྲག་མང་པོ་བཀག་འགོག་བྱེད་ཀྱི་ཡོད་པ་དེ་དག་མཚམས་འཇོག་དགོས་ཀྱི་རེད་ཅེས་གསུངས་ཡོད་པ་རེད། ཧྥ་རན་སི་ཡུལ་གྱི་སྲིད་འཛིན་སྐུ་ཞབས་མེག་རན་གྱིས་ད་ལན་ཉེ་ཆར་ཡོ་རོབ་མཐུན་ཚོགས་ཀྱི་དཔོན་རིགས་ཁག་དང་མཇལ་འཕྲད་བྱུང་བའི་རྗེས་སུ། ཁོང་གིས་མཐུན་ཕྱོགས་རྒྱལ་ཁབ་ཚོས་ཡུཀ་རེན་ལ། རྒྱབ་སྐྱོར་ཆེད་དཔུང་དམག་མངགས་གཏོང་བྱ་སྲིད་པ་ཡིན་ཞེས་གསུངས་པའི་བཀའ་མོལ་དེར་ར་ཤི་ཡའི་སྲིད་གཞུང་གི་མགྲིན་ཚབ་པས་ལན་འདེབས་དང་འབྲེལ་འདི་འདྲའི་གནས་སྟངས་ཤིག་བྱུང་བ་ཡིན་ཚེ་ར་ཤི་ཡ་དང་ནུབ་ཕྱོགས་ཡུལ་གྲུ་ཁག་གི་བར་ལྡོག་ཏུ་མེད་པའི་སྒོ་ནས་དམག་འཁྲུག་ཞིག་ལངས་སྲིད་པ་ཡིན་ཞེས་ཉེན་བརྡ་བཏང་ཡོད་པ་རེད། ཨ་མི་རི་ཀ་དང་དབྱིན་ཇིའི་གཞུང་ནས། མཚོ་དམར་པོའི་ཐོག་ལ་དངོས་ཟོག་སྐྱེལ་འདྲེན་གྱི་གྲུ་གཟིངས་ཐོག་ལ་ཡེ་མེན་ཡུལ་གྲུའི་ནང་གི་མེ་ཤུགས་འཕུར་མདེལ་བརྒྱབ་སྟེ་དྲག་རྒོལ་བྱེད་མཁན་གྱི་ཧུའུ་ཏི་དྲག་སྤྱོད་ཚོགས་པ་དང་དེ་བཞིན་ཨི་རན་གྱི་ཨིསི་ལཱ་མིག་གསར་བརྗེའི་དཔུང་དམག་ཟེར་བའི་དྲག་སྤྱོད་ཚོགས་པ་དང་དེ་བཞིན་ཧོང་ཀོང་ནང་གི་ཁེ་ལས་ཁང་གཅིག་བཅས་ལ་དཔལ་འབྱོར་གྱི་ཉེས་ཆད་བརྒྱབ་རྒྱུའི་གསལ་བསྒྲགས་བྱས་ཡོད་པའི་གནས་ཚུལ་ཐོན་འདུག་དེ་དང་ཕྱོགས་མཚུངས་ང་ཚོས་ཐེངས་འདིའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན།